ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་བརྒྱད་པ་ཁྲུམས་ཟླའི་ཚེས་ཉི་ཤུ་ལྔ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི། ཟླ་བ་བཅུ་པའི་ཚེས་དགུ། རེས་གཟའ་ཟླ་བ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་འདི་རིམ་པས་སྙན་སྒྲོན་ཞུ་བ་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་པའི་ཚེས་ལྔ་ནས་ཚེས་དྲུག་བར་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཀོ་ལོམ་བྷི་ཡའི་རྒྱལ་ས་བོ་ཀོ་ཏར་གཞུང་འབྲེལ་ཕྱོགས་བསྐོད་ཀྱི་ལས་རིམ་ཁག་ལེགས་གྲུབ་ཀྱིས་ཚེས་བདུན་ཉིན་ཁོང་མེག་སི་ཀོ་རྒྱལ་ས Mexico City། ཕེབས་འབྱོར་གྱིས་ལས་འཆར་ཁག་ཅིག་བསྐྱངས་གནང་ཡོད་པས་ཐེངས་འདིར་དེའི་ཆེད་གསར་འགྱུར་ཁག་ཅིག་དང། དེ་ནས། རྒྱལ་སྟོན་དུས་ཆེན་སྐབས་རྒྱ་ནག་གཞུང་གིས་ལྷ་སའི་གཙུག་ལག་ཁང་གཙོས་མཆོད་མཇལ་བྱེད་ཡུལ་ཁག་སྒོ་བརྒྱབ་སྟེ་དད་ལྡན་མི་མང་མཆོད་མཇལ་ལ་བཏང་མེད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་བོད་ཀྱི་ཆོས་དང་རིག་གཞུང་ལ་རྒྱུས་ལོན་སླད་སོག་ཡུལ་ནས་མི་གྲངས་བདུན་ཅུ་དོན་དྲུག་བཞུགས་སྒར་རྡ་རམ་ས་ལར་ཆེད་བཅར་ཞུས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། རྒྱལ་བ་ནས་ཡུལ་གཞོན་སྐྱེས་ཀུན་བཟང་བསྟན་འཛིན་ལགས་ཀྱིས་ཁོང་རང་དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་ཚོགས་མི་ཞིག་ངོས་ནས་ཁོང་གི་དམིགས་ཡུལ་དང་རང་ཉིད་སྒེར་གྱི་ངོས་ནས་བོད་དོན་ཆེད་བོད་དོན་ལས་འགུལ་སྤེལ་ཕྱོགས་དང་བོད་མིའི་ངོ་བོ་མི་ཉམས་གོང་འཕེལ་གཏོང་རྒྱུ་སོགས་ཀྱི་ཐད་ལ་སྣེ་འཁྲིད་ཞུས་པ་ཞིག་དང། མཇུག་ཏུ། བདུན་རེའི་གླེང་སྟེགས་ཀྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གི་དེ་རིང་གི་གསར་འགྱུར་དེ་གུས་པ་ལྷུན་གྲུབ་ཚེ་རིང་གིས་སྙན་སྒྲོན་ཞུ་རྒྱུར། ཕྱི་ཟླ་བཅུ་པའི་ཚེས་ལྔ་ནས་ཚེས་དྲུག་བར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཀོ་ལོམ་བྷི་ཡའི་རྒྱལ་ས་བྷོ་གྷོ་ཏཱར་གཞུང་འབྲེལ་ཕྱོགས་བསྐོད་ཀྱི་ལས་རིམ་ཁག་ལེགས་གྲུབ་ཀྱིས་ཚེས་བདུན་ཉིན་ཁོང་མེག་སི་ཀོ་རྒྱལ་ས Mexico City། ཕེབས་འབྱོར་གནང་ཡོད་ཅིང། སྲིད་སྐྱོང་མཆོག་གི་མཛད་འཆར་སྐོར་བོད་མིའི་སྒྲིག་འཛུགས་ཀྱི་ལྷོ་ཨ་མེ་རི་ཁའི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས་ངོ་སྤྲོད་འདི་ལྟར་གནང་གི་འདུག།
སྤྱི་ཟླ་བཅུ་པའི་ཚེས་བདུན་དགོང་དྲོ་ཁོང་སྲིད་སྐྱོང་མཆོག་མེག་སི་ཀོ་ལ་ཞབས་སོར་འཁོད་ནས་མགྲོན་ཁང་ནས་བློ་གསལ་གླིང་གི་སུད་སི་ཅིག་དང་ཁོ་རང་ཚོ་གི་ཆོས་ཚོགས་ཀྱི་ཚོགས་མི། ལ་བོད་དང་འབྲེལ་བའི་ཐོག་ནས་བཀའ་སློབ་གནང་ཡ་བྱས། དེའི་སྐབས་ལ་སྐུ་ངོ་སྲིད་སྐྱོང་གྲོས་ཚོགས་འཐུས་མི Salvador Caro དུ་ཆིབས་བསྒྱུར་གནང་ཡོད་རེད། ཕ་གི་ལ་སྣེ་ལེན་ཞུ་མཁན་བློ་གསལ་གླིང་གི་མཁན་རིན་པོ་ཆེ་མཆོག་དང་དགེ་བཤེས་བློ་བཟང་བསྟན་འཛིན་གཉིས་ཀྱིས་དེ་ག་ནང་བཞིན་གྱི་དགེ་བཤེས་རྨད་བྱུང་རྡོ་རྗེ་ལ་དེའི་ས་གནས་རང་གནས་བཞུགས་བློ་གསལ་གླིང་ཆོས་ཚོགས་ཀྱི་འགན་འཛིན་དགེ་བཤེས་ཤེས་རབ་ཆོས་འཕེལ་ནས་སྣེ་ལེན་དང་བཀའ་སློབ་དང་ཚང་མ་གོ་སྒྲིག་གནང་ཆེད་བོད་སྤྱི་འཐུས་ཚོགས་གསུམ་ཡར་ཞུགས་གནང་ཡོད་རེད། དེ་ནས་ཕྱི་ཚེས་བརྒྱད་ཉིན་མེག་སི་ཀོ་ནང་ཡོད་པའི Casa Tibet། Voces de Tibet དང Tibet MX ཅེས་པའི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གིས་སྲིད་སྐྱོང་མཆོག་ལ་ལས་བསྡོམས་སྙན་སེང་དང་བརྙན་དཔར་ཁག་སྤྱན་འབུལ་ཞུ་བའི་རྗེས་སྲིད་སྐྱོང་མཆོག་གིས་ཚོགས་པ་དེ་དག་ལ་ལས་དོན་གནང་ཕྱོགས་སྐོར་ལམ་སྟོན་བཀའ་སློབ་གནང་པ་སོགས་ཉིན་དེའི་མཛད་འཆར་ཁག་དང། སྤྱི་ཟླ་བཅུ་པའི་ཚེས་བརྒྱད་ལ Casa Tibet Mexico གི་ཚོགས་ཁང་ནང་ལ་ལྷོ་ཨ་མེ་རི་ཀ་ནང་ལ་བོད་དོན་རྒྱབ་སྐྱོར་ཚོགས་པ་བཅུ་དྲུག་སུ་ཡོད་རེད་བཅུ་དྲུག་ནང་ནས་ཚོགས་པ་གསུམ་དེ་དེ Mexico ཡོད་དུས་ཚོགས་པ་གསུམ་དེ Casa Tibet

Querétaro ལ་ཨ་ནེ་ས་གནས་གཅིག་གི་ནས་ད་ལྟ་བོད་དོན་རྒྱབ་སྐྱོར་ཚོགས་པ་ཅིག་ཡོད་དེ་ནས་ཨ་ནེ Voces de Tibet ཀྱི group དེ་ནས་ཁོ་རང་ཚོས་ཀྱི་ད་ལྟ་བར་དུ་ལས་དོན་ག་རེ་གནང་བ་དང་ད་ལྟ་འགྲོ་བཞིན་པ་ག་རེ་ཡིན་པའི་ཚོགས་མི་སུ་སུ་ཡོད་མེད་ལས་བསྡོམས་ཕུལ། དེའི་རྗེས་ལ་ཨ་ནེ་སྐུ་ངོ་སྲིད་སྐྱོང་གིས་ཁོ་ཚོའི་ལས་བསྡོམས་ལ་བསྔགས་བརྗོད་དང་དེ་མིན་གྱི་ཨ་ནེ་ག་རེ་ག་རེ་གནང་དགོས་ཡོད་མེད་དེ་འདྲའི་ཅིག་ལམ་སྟོན་ཞུ་གཏུགས་སུ་བཅུག་ཡོད་རེད། དེ་དང་འབྲེལ་བའི་གི་མ་འོངས་པ་ད་ལྷོ་ཨ་མི་རི་ཀ་གི་ཁྱབ་ཁོངས་ན་ཡོད་པའི་བོད་དོན་རྒྱབ་སྐྱོར་ཚོགས་པ་དེའི་ཕྱག་ལས་གནང་སྟངས་དང། ཨ་ནེ་དེ་ག་ནང་བཞིན་གྱི་མ་འོངས་པར་གཅིག་དམིགས་བསལ་གྱི་ཚོགས་འདུ་འཚོགས་ཆེད་ལས་དོན་བྱེད་ཕྱོགས་སྐོར་ལ་ཐག་གཅོད་དེ་འདྲ་བྱུང་སོང་ཞུ་ཡས་ཡིན། དེའི་རྗེས་ལ་ཨ་ནེ་ཡང་བོད་དོན་རྒྱབ་སྐྱོར་ཚོགས་པ་དང་མཉམ་དུ་ལ་ཉིན་གུང་དགོང་ཚིགས་ཤིག་འདུག་སུ་ཞུས། དགོང་མོ་དེ་ལ་ཨ་ནེ Newsweek Magazine ལ་བརྙན་དེབ་ནས་ཨ་ནེ་སྐུ་ངོ་སྲིད་སྐྱོང་ལ་བཅར་འདྲི་ཞིག་ཞུས་གནང་སོང། དེའི་རྗེས་ལ་གྲོས་ཚོགས་འཐུས་མི Deputy Tere Ochoa གིས་ཨ་ནེ་གདན་འདྲེན་ཞུས་ནས Biblioteca ལ་ཨ་ནེ Mexico རང་གི Library Mexico

གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་གྲོས་ཚོགས་འཐུས་མི་རྣམས་ཀྱིས་ཉིན་རེ་རེར་འགན་འཁུར་གནང་ནས་མཛད་འཆར་གོ་སྒྲིག་གནང་ཡོད་པ་རེད་འདུག།
ད་ད་རེས་དེ་ལ་རྡོག་རྡོག་ག་རེ་ཞུ་ཡས་ལབ་ན། སུ་ཞིག་ཡིན་ན་རེད། ཨེ་ནས་དེ་ག་ནང་བཞིན་གྱི་ལས་རིམ་ག་རེ་ཡིན་ནའང་དེ་མེག་སི་ཀོ་ལ་གྲོས་ཚོགས་འཐུས་མི་ད་ད་རྒྱབ་སྐྱོར་ཚོགས་པ་ནང་ལ་འཐུས་མི་ཡོད་པ་དེ་མི་བཅུ་དགུ་དེབ་སྐྱེལ་བྱས་པ་ཡོད་རེད་རྒྱབ་སྐྱོར་གནང་མཁན་མི་ཉི་ཤུ་རྩ་གྲངས་ཤིག་ཡོད་དེ་ཨེ་ནས་དེབ་སྐྱེལ་རང་བྱས་ནས་ཚོགས་མི་རང་ལ་འཛུལ་མཁན་དེ་མི། བཅུ་དགུ་བྱེད་དུས་ག་ལ་ལས་རིམ་ཚང་མ་སྐུ་ངོ་སྲིད་སྐྱོང་ལས་རིམ་ཞོགས་པ་ནས་བྱེད་ནས་དགོང་དག་བར་དུ་ག་རེ་གནང་ན་ཚང་མ་གྲོས་ཚོགས་འཐུས་མི་རེ་རེ་གིས་འགན་འཁྱེར་བྱེད་ནས་འདུག་གོ་སྒྲིག་ཞུས་བསྡད་ཡོད་རེད་གཙོ་བོ་ཚོགས་གཙོ Deputy Salvador Caro རེད་དེ་ཡིན་ནའང་ལས་རིམ་ཚང་མ་གྲོས་ཚོགས་འཐུས་མི་རེ་རེ་རེ་གིས་འགན་འཁྱེར་བྱེད་ནས་འདུག་གནང་གི་ཡོད་ད་རེས་དེ་དམིགས་བསལ་དེ་འདྲ་ཅིག་ཡིན་ཨེ་ནས་དེ་ག་ནང་བཞིན་གྱི་ད་གཞུང་འབྲེལ་གྱི་གནད་ཡོད་མི་སྣ་མཇལ་དེ་ཚོ་ནི་དེ་ཁག་པོ་བྱེད་ཀྱི་འདུག་དེ་ཡིན་ནའང་གྲོས་ཚོགས་འཐུས་མི་དང་དེ་མིན་གྱི་ས་གནས་ཀྱི Mayor། དང། དེ་ག་ནང་བཞིན་གྱི་མངའ་སྡེའི་གོ་བི་ནར་ཅིག་དེ་འདྲའི་ཆེད་ཀྱི་དོན་དང་རེ་བ་སྐྱེལ་གྱི་ཡོད།
རྒྱལ་སྟོན་དུས་ཆེན་སྐབས་རྒྱ་ནག་གཞུང་གིས་ལྷ་སའི་གཙུག་ལག་ཁང་གཙོས་མཆོད་མཇལ་བྱ་ཡུལ་ཁག་སྒོ་བརྒྱབ་སྟེ་དད་ལྡན་མི་མང་མཆོད་མཇལ་ལ་བཏང་མེད་པའི་སྐོར།

ཕྱི་ཟླ་བཅུ་པའི་ཚེས་དགུ་ཉིན་བརྡ་ཁྱབ་ཅིག་བཏང་བ་དེ་བོད་ནང་གི་སྐད་འཕྲིན་དྲ་ལམ་སོགས་སུ་ཁྱབ་བཞིན་པའི་ནང། ཕྱི་ཚེས་བཅུ་ཉིན་རྒྱལ་སྟོན་དུས་ཆེན་གྱི་ཁ་གསབ་ཉིན་མོ་ཡིན་པས་མཆོད་མཇལ་མེད་སྐོར་བསྒྲགས་འདུག་ཡང་འབྲེལ་ཡོད་བོད་མི་གཞན་ཞིག་ནས་ཕྱི་ཟླ་དགུ་པའི་ཟླ་མཇུག་ནས་བཟུང་རྒྱ་ནག་གཞུང་གིས་རྒྱལ་སྟོན་དུས་ཆེན་དང་ཟླ་མཆོད་དུས་ཆེན་གྱི་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས་ལྷ་ས་ཁུལ་དུ་ཉེན་རྟོག་པ་འགྲེམས་འཇོག་གིས་ཞིབ་བཤེར་བྱེད་འགོ་ཚུགས་ཡོད་པ་རེད་ལ། རྒྱ་ནག་གཞུང་འབྲེལ་གསར་ལམ་གྱི་གནས་ཚུལ་ནང་དུས་ཆེན་དེ་གཉིས་རིང་ལྷ་ས་ཁུལ་དུ་ཡུལ་སྐོར་བ་ས་ཡ་གཅིག་དང་འབུམ་དགུ་ལྷག་ཡོང་ཡོད་སྐོར་བཀོད་ཡོད་པ་དང་གོང་གསལ་རིང་ལྷ་ས་ཁུལ་དུ་ཡུལ་སྐོར་འགྲེམས་སྟོན་ཁང་དང་གནའ་ཤུལ་ལྟ་སྐོར་བྱེད་གནས་ཁག་ལས་མཆོད་མཇལ་བྱེད་གནས་ཁག་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་ནས་སྒོ་བརྒྱབ་ཡོད་པ་འགྲེལ་བརྗོད་གནང་གི་འདུག་སྤྱིར་བཏང་རྒྱ་ནག་གཞུང་གིས་ལོ་ལྟར་རྒྱལ་སྟོན་དུས་ཆེན་དང་བསྟུན་བོད་ནང་དམ་དྲག་དང་ཆབ་སྲིད་དྲིལ་བསྒྲགས་སྣ་ཚོགས་བྱེད་སྲོལ་ཡོད་པ་བཞིན་འདི་ལོ་ཡང་རྒྱལ་སྟོན་དུས་ཆེན་སླེབས་ལ་ཉེ་བ་དང་བསྟུན་མི་དམངས་ཁྲོད་དམ་དྲག་ཞིབ་བཤེར་བྱེད་འགོ་ཚུགས་ཏེ་སྤྱི་སྤྱོད་རླངས་འཁོར་སོགས་ནང་མི་དམངས་ལ་ཞིབ་བཤེར་དང་ཡིག་ཆ་མ་ཚང་བར་ལྷ་སར་སྡོད་མི་འཇུག་པའི་དམ་དྲག་བྱས་ཡོད་ཀྱང་བོད་ནང་གི་དགོན་སྡེ་ཁག་ཏུ་ཉིན་དེར་གཞི་རྒྱ་ཆེན་པོས་དུས་ཆེན་སྲུང་བརྩི་བྱེད་བཅུག་པ་དང་ཆབ་སྲིད་སློབ་གསོ་སྤེལ་བ་སོགས་བྱས་ཡོད་པ་རེད།

ཡུ་གུར་མི་རིགས་ཐོག་བྱ་སྤྱོད་སྤེལ་སྟངས་ཐོག་ནས་འོས་ཤོག་གྲངས་བརྒྱ་དང་སུམ་ཅུ་སོ་དགུ་ལས་ཐོབ་མེད་པ་རེད་འདུག The Inter-Parliamentary Alliance on China ཞེས་པའི་རྒྱལ་སྤྱིའི་གྲོས་ཚོགས་ཀྱི་རྒྱ་ནག་ཐོག་གི་མཉམ་འབྲེལ་གྱི་ཚོགས་པ་དེའི་གྲོས་ཚོགས་འཐུས་མི་རྣམ་པར་རྒྱ་ནག་ལ་རྒྱབ་སྐྱོར་མ་གནང་མཁན་གྱི་རྒྱལ་ཁབ་གསར་པ་གྲངས་བཅོ་ལྔའི་རྒྱབ་སྐྱོར་ཐོབ་གནང་བའི་ཁོངས་ཨི་ཏྲ་ལི་དང་བོ་ལེ་ཝའི་རྒྱལ་ཁབ་གཉིས་བྱུང་གནང་ཡོད་པ་རེད་འདུག་གོང་ཞུས་ཚོགས་པ་དེའི་ཚོགས་གཙོ་དབྱིན་ཡུལ་གྱི་གྲོས་ཚོགས་འཐུས་མི་ལྕམ་ཧེ་ལེ་ན་ཀེ་ནེ་ཏི་ཡིས། རྒྱ་ནག་གཞུང་ནི་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མིའི་འོས་ཆོས་ཚང་གི་མེད་པ་དེ་གསལ་པོ་རེད། རྒྱ་ནག་གིས་འགྲོ་བ་མིའི་རིགས་རྩ་མེད་བཟོ་བ་དང། འགྲོ་བ་མིར

Chuck Schumer གཙོས་གྲོས་ཚོགས་གོང་མའི་འཐུས་མི་དྲུག་དང་མཇལ་འཕྲད་གནང་སྐབས། འཛམ་གླིང་ནང་གི་འགྱུར་འགྲོས་དང་རྙོག་ཟིང་ཁག་གདོང་ལེན་བྱེད་པའི་དུས་སྐབས་འདིར། འགྲོ་བ་མིའི་ལས་དབང་དང་མ་འོངས་པའི་མདུན་ལམ་དེ་རྒྱ་ནག་དང་ཨ་མི་རི་ཀའི་རྒྱལ་ཁབ་གཉིས་ཀྱི་འབྲེལ་བར་རག་ལུས་ཡོད་པ་རེད་ཅེས་བརྗོད་ཡོད་པ་རེད་འདུག་ཡང་སྲིད་འཛིན་ཞི་ཅིན་ཕིང་གིས་ངོས་རང་གིས་འཛམ་གླིང་གི་སྲིད་འཛིན་འགའ་ཤས་ལ་ལན་མང་རིང་བརྗོད་པ་ལྟར། རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་ཡར་རྒྱས་གཏོང་རྒྱུར་རྒྱུ་མཚན་སྟོང་ཕྲག་ཡོད། རྒྱ་ནག་དང་ཨ་མི་རི་ཀའི་རྒྱལ་ཁབ་གཉིས་ཀྱི་འབྲེལ་བ་དེ་འཛམ་གླིང་ནང་གི་རྒྱལ་ཁབ་གཉིས་ཀྱི་འབྲེལ་བ་གལ་ཆེ་ཤོས་དེ་ཆགས་ཡོད་ཅེས་བརྗོད་ཡོད་པ་རེད་འདུག་གོང་ཞུས་ཀྱི་ལན་སྤོར་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Chuck Schumer ཡིས། ང་ཚོའི་རྒྱལ་ཁབ་གཉིས་ལ་དུས་རབས་དེ་ཇི་འདྲ་ཞིག་ཡོང་མིན་ལ་རག་ལུས་ཡོད། དེ་འདྲ་སོང་ཙང་ང་ཚོའི་འབྲེལ་བ་དེ་འགན་ཁུར་ལྡན་པ་ཞིག་དང་གུས་བཀུར་ལྡན་པ་ཞིག་གཉེར་གནང་དགོས་ཞེས་ལན་འདེབས་གནང་ཡོད་པ་རེད་འདུག་དེའི་གོང་དེར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ཤུ་མར་དང་མཇལ་འཕྲད་གནང་སྐབས་རྒྱལ་ཁབ་གཉིས་ཀྱི་འབྲེལ་བའི་གནས་བབ་དེ་རྒྱུ་མཚན་ལྡན་པ་ཞིག་རྙེད་དགོས་པའི་སྐོར་ཡང་བརྗོད་ཡོད་པ་རེད་འདུག་ཡང་སྐུ་ཞབས་ཤུ་མར་ཡིས་རྒྱ་ནག་གི་འགོ་ཁྲིད་ཚོས་རྒྱ་ནག་ནང་གི་ཨ་མི་རི་ཀའི་ཚོང་གཉེར་ལས་ཁང་ཁག་དང་ལས་མི་ཚོར་དྲང་སྙོམས་ལྡན་པའི་ཁོར་ཡུག་ཞིག་བསྐྲུན་དགོས་པའི་སྐོར་དང། རྒྱ་ནག་གི་ཚོང་གཉེར་ལས་ཁང་ཁག་གིས་ཨ་མི་རི་ཀར་གཏོང་བའི་དུག་རྫས། Fentanyl། ཞེས་པ་དེའི་ཐོག་འགན་འཁུར་ལེན་དགོས་པ་དང། ར་ཤི་ཡས་བླང་དོར་དང་བྲལ་བའི་ཡུཀ་རེན་གྱི་དམག་འཐབ་དེར་རྒྱབ་སྐྱོར་མི་བྱེད་པའི་སྐོར་ནན་བརྗོད་གནང་ཡོད་པ་རེད་འདུག། ཡང། སྐྱབས་རྗེ་གཟིགས་རྒྱབ་རིན་པོ་ཆེ་མཆོག་ནས་མི་མང་ལ་ཚེ་དབང་དང། ཡུན་རིང་བོད་དོན་རྒྱབ་སྐྱོར་གནང་མཁན་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་ལྕམ། Dianne Feinstein། མཆོག་དགོངས་པ་རྫོགས་པར་དམིགས་བསལ་སྨོན་ལམ་ཚོགས་ཡོད་པའི་སྐོར། ང་ཚོའི་ནེའུ་ཡོག་ནང་ཡོད་པའི་ས་གནས་ཀྱི་གསར་འགོད་པ་བྱོ་ལེབ་ཆེན་པོ་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང།
སྐྱབས་རྗེ་གཟིགས་རྒྱབ་རིན་པོ་ཆེ་མཆོག་ནས་མི་མང་ལ་ཚེ་དབང་དང། ཡུན་རིང་བོད་དོན་རྒྱབ་སྐྱོར་གནང་མཁན་ཨ་རིའི་གྲོས་ཚོགས་འཐུས་མི། བྱམས Dianne Feinstein དགོངས་པ་རྫོགས་པར་དམིགས་བསལ་སྨོན་ལམ་ཞིག་འཚོགས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་སྟེ། ནིའུ་ཡོག་དང་ནིའུ་འཇར་སིའི་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་བྱས་ཏེ། ཕྱི་ཟླ་བཅུ་བའི་ཚེས་བརྒྱད་ཉིན་གྱི་ཉིན། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ། བྱེས་ཀྱི་གདན་ས་བཀྲ་ཤིས་ལྷུན་པོའི་མཁན་པོ། སྐྱབས་རྗེ་གཟིགས་རྒྱབ་རིན་པོ་ཆེ་མཆོག་ནས། ས་གནས་ཀྱི་དད་ལྡན་མང་ཚོགས་ལ་ཚེ་དབང་གནང་ཞིང། དེ་བཞིན་རིན་པོ་ཆེ་མཆོག་དབུ་བཞུགས་ཐོག། དགེ་འདུན་པ་དང་མི་མང་རྣམས་ཀྱིས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་སྐུ་ཚེ་ཡུན་རིང་བརྟན་ཆེད་ཞབས་རིམ་གསོག་སྒྲུབ་དང།

དུས་ཚོད་ལ་ཡ་སྐྱབས་ཡུལ་རེ་ས་བྱེད་ས་ཁོང་མ་གཏོགས་ཡོག་མ་རེད། བྱས་ཙང་ཁོང་གི་བཀའ་དྲིན་ལ་བརྟེན་ནས་ང་རང་ཚོ་གི་ད་ལྟའི་གི་གནས་སྟངས་ལ་ཡ་བཙན་བྱོལ་ང་རང་ཚོ་བོད་པ་བཙན་བྱོལ་ག་བ་ཡོད་པ་ཡིན་ན་ཡང་ཨ་ནི་དཔེ་མི་སྲིད་པའི་ཅིག་གི་མགོ་ཁྱག་ཁྱག་བྱེད་ཡ་ད་བཙན་བྱོལ་ནང་ནས་བཙན་བྱོལ་མི་གཞན་དང་མི་འདྲ་བ་ཡོང་ཐུབ་ཡ་ཨོ་ད་དེ་བླ་མའི་བཀའ་དྲིན་ཉག་ཅིག་ལ་བརྟེན་ནས་ཡོང་པ་རེད་བྱས་ཙང་དེ་ང་ཚོ་གི་ཡིན་གཅིག་མིན་གཅིག་དགོངས་པ་བཞེས་དགོས་རེད། བྱས་ཙང་འདི་དཔེ་མི་སྲིད་པའི་གལ་ཆེན་པོ་རེད། སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་སློབ་གསུང་བཤད་གནང་བ་རྣམས། རྒྱུན་དུ་ཁྱིམ་ཚང་སོ་སོའི་ནང་གཞོན་སྐྱེས་ཚོ་ལ་ཉན་འཇུག་རྒྱུ་གལ་ཆེན་པོ་ཡིན་པ་དང། བོད་མི་རྣམས་ཀྱིས་ཐུགས་མཐུན། ཁྲིམས་གཙང་གནང་དགོས་པ་ཤིན་ཏུ་གལ་ཆེན་པོ་ཡིན་པའི་སྐོར་བཅས་གསུངས་གནང་སོང། འོ་དེ་གི་ཐོག་ནས་ཨ་ནི་ང་རང་ཚོ་སྤྱི་ནོར ༸གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གོང་དུ་ཞུ་བ་ནང་བཞིན་བཀའ་དྲིན་རྗེས་སུ་དྲན་ནས་གུས་པ་སྐྱེ་བ་དོན་ཚན་བཞི་པོ་འདི་གི་ཐོག་ནས་ཨ་ནི་བཀའ་དྲིན་ཡང་ནས་ཡང་དུ་དྲན་ཨ་ནི་ཡང་ནས་ཡང་དུ་གསོལ་བ་བཏབ་ཨ་ནི་ཡང་ནས་ཡང་དུ་སྐུ་ཚེ་ཞབས་པད་བརྟན་ཡག་གི་ཆེད་དུ་ཨ་ནི་ང་རང་ཚོ་ཨོ་ཅིག་ཨོ་ཨ་ནི་ཨོན་ཡང་སྐུ་ཚེ་ཞབས་བརྟན་སྒྲུབ་ཡ་ལ་སོགས་པ་ད་ཐ་ན་གཟུངས་སྔགས་ཚིག་གཅིག་འདོན་ཡ་ཡན་ཆད་ལ་སོགས་པ་ཨོ་ད་དེ་འདྲའི་གི་ང་རང་ཚོ་གི་ཐུགས་སྣང་གནང་དགོས་ཡ་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད། དེ་གཅིག་རེད། ད་གཉིས་པ་དེ་ལ་ཡང། ད་ཅིག་ཁྲོ་ཤོས་རེད་ངས་གལ་ཆེན་པོ་དྲག་ཅིག་མཐོང་གི་ཡོད་པའི་བཟོ་འདྲ་མེད་པའི་བཟོ་འདྲ་འདྲ་པོ་ཅིག་སོ་སོ་རྣམ་པ་ཚོ་དགོངས་པ་བཞེས། གོང་ས་མཆོག་གི་བཀའ་སློབ་དེ་ཚོ་ཡང་ནས་ཡང་དུ་ནང་ལ་བཏང་དགོས་ཡ་དེ་དཔེ་མི་སྲིད་པ་གལ་ཆེན་པོ་རེད། གཟིམ་ཁང་ནང་ལ། རེད་བ། ད་ང་རང་ཚོ་མ་འོངས་པ་ལ་ཡང་གོང་ས་མཆོག་གི་གསུང་སྐད་དེ་ཚོ། ད་ལྟའི་གི་མི་རབས་དང་མི་རབས་མི་རབས་རྗེས་མ་དེ་ཚོ་ལ་ག་རེ་ག་རེ། གསུང་ངོ་མ་ཤེས་པའི་དུས་ཚོད་ཅིག་ཉག་ཕྲ་པོ་ཅིག་ཆགས་ཡག་གི་ཉེན་ཁ་ཡོད། ཁྱེད་ཀྱི་བཀའ་སློབ་དེ་ཚོ་ཡང་ནས་ཡང་དུ་བཏང་ཐུབ་ན་དགེ་བའི་བག་ཆགས་ཇི་ལྟ་ཡིན་པ་བྱེད། དེ་ཡི་ནང་ཚན་བྱང་ཆུབ་ཀྱི་སེམས་ཀྱི་བག་ཆགས་གཞན་དང་མི་འདྲ་བ་ཨོ་ད་བཞག་ཐུབ་ཡ་ལ་དཔེ་མི་སྲིད་པའི་དགེ་བ་བཟང་པོ་ཡོད་རེད་བསམ་བསམ་འདྲ་པོ་ཅིག་ཨོ་ད་དེ་འདྲས་ཅིག་དཔེ་མི་སྲིད་པའི་གལ་ཆེན་པོ་རེད། བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས། སྐྱབས་རྗེ་གཟིག་རྒྱབ་རིན་པོ་ཆེ་མཆོག་ཨ་རིར་ཕེབས་པ་དང་སྟབས་བསྟུན་ནས། ས་གནས་མི་མང་ལ་ཆོས་འབྲེལ་སྩལ་གནང་བ་ཐུགས་རྗེ་ཆེ་ཞེས་གནང་སོང། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན།
བོད་ཀྱི་ཆོས་དང་རིག་གཞུང་ལ་རྒྱུས་ལོན་སླད། སོག་ཡུལ་ནས་མི་གྲངས་བདུན་ཅུ་དོན་དྲུག་བཞུགས་སྒར་རྡ་རམ་ས་ལར་ཆེད་བཅར་ཞུས་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།
སོག་ཡུལ་དུ་རྟེན་གཞི་བྱས་པའི་རུ་སོག་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང། ཏེ་ལོ་པ་ཧུ་ཐོག་ཐུ་ཐེབས་རྩ་ཁང། དེ་བཞིན་ནཱ་རོ་པཎ་ཆེན་ཐེབས་རྩ་ཁང་བཅས་གསུམ་ཐུན་མོང་གི་གོ་སྒྲིག་འོག་སོག་ཡུལ་ནས་མི་གྲངས་བདུན་ཅུ་དོན་དྲུག་བཞུགས་སྒར་རྡ་རམ་ས་ལར་སྣེ་ཁྲིད་ཀྱིས་འདི་ཚེས་ལྔ་ནས་དགུ་བར་ཉིན་གྲངས་ལྔའི་རིང་བོད་མིའི་སྒྲིག་འཛུགས་གཙོས་པའི་བོད་ཀྱི་ཆོས་དང་རིག་གཞུང་ལ་རྒྱུས་ལོན་གནང་ཡོད་པ་དང་སོག་ཡུལ་ནས་ཕེབས་པའི་ན་གཞོན་ཨོ་དཀར་ལགས་ཀྱིས། It was great experience, it was giving us.
ང་ཚོ་འདིར་ཡོང་སྟེ་ཉམས་མྱོང་མང་པོ་ཞེ་དྲག་བསགས་སོང། དཔེར་ན་བཙན་བྱོལ་བོད་མིའི་གནས་སྟངས་རེད་ལྷག་དོན་དུ་གོང་ས་ཏཱ་ལའི་བླ་མ་མཆོག་ནི་ནང་པའི་དབུ་ཁྲིད་ཙམ་མིན་པར་བོད་མི་གཙོས་པའི་འགྲོ་བ་མི་ས་ཡ་མང་པོ་ཡི་སྐྱབས་མགོན་ཡིན་པ་ང་རྡ་རམ་ས་ལ་སླེབས་ཏེ་ཧ་གོ་བྱུང་ལ་མགོན་པོ་གང་ཉིད་མཆོག་གི་རླབས་ཆེན་གྱི་མཛད་འཕྲིན་ཁག་དངོས་སུ་མཐོང་བའི་སྐབས་ཧ་ཅང་གི་སེམས་འགུལ་ཐེབས་སོང། བོད་མི་ཚོ་བཙན་བྱོལ་དུ་འཁྱར་བ་ཡིན་ནའང་ཁོང་གི་དབུ་ཁྲིད་ལམ་སྟོན་འོག་སོ་སོའི་ཐུན་མོང་མ་ཡིན་པའི་རིག་གཞུང་མུ་མཐུད་རྒྱུན་འཛིན་བྱེད་མུས་ཡིན་པ་འདི་ནི་སྙིང་སྟོབས་སྐྱེས་དགོས་པ་ཞིག་རེད་འདུག་ཅེས་འགྲེལ་བརྗོད་གནང་བྱུང། ཡང་རུ་སུ་བོད་ཀྱི་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་ནི་ལས་གཞི་འདིའི་ནང་ཐུགས་འགན་བཞེས་མཁན་གཙོ་གྲས་ཤིག་ཡིན་འདུག་ཅིང་ད་བར་འདི་ལྟ་བུའི་ལས་གཞི་ཐེངས་གསུམ་སྤེལ་ཟིན་ཡོད་པའི་ཁྲོད་ད་རེས་ཐེངས་བཞི་པ་འདི་ནི་མཉམ་ཞུགས་བྱེད་མཁན་མང་ཤོས་དེ་ཡིན་པ་གསུངས་ཤིང་ཁོང་རྣམས་བཞུགས་སྒར་དུ་གནས་བཞུགས་བྱེད་པའི་རིང་བོད་དོན་འཐབ་རྩོད་དང་བོད་བརྒྱུད་ནང་བསྟན་དེ་བཞིན་བཙན་བྱོལ་བོད་མི་ཡི་གནས་སྟངས་སོགས་ཀྱི་ཐད་ཤེས་བྱ་གསར་པ་མང་པོ་ཞིག་རག་གི་ཡོད་པ་འགྲེལ་བརྗོད་གནང་བྱུང། ཨ་ནི་ང་ཚོ་ཉིན་མ་གཅིག་གཉིས་རྗེས་ང་ཚོ་མི་སྒེར་དཔེ་མཛོད་ཁང་རེད་སྨན་རྩིས་ཁང་རེད་ད་འདི་གའི་ཆ་ཚང་ཅིག་ང་ཚོ་སྐོར་ར་བརྒྱབ་བྱས་ཨ་ནི། ས་གནས་སོ་སོ་སོ་སོ་ལ་ཡང་འགྲེལ་བཤད་ཆ་ཚང་བརྒྱབ་ཀྱི་ཡོད་ད་ང་ཚོ་དཔེ་དགེ་དཔེ་མཛོད་ནང་དུ་ཡང་ད་ང་ཚོ་དབུས་བོད་མིའི་སྒྲིག་འཛུགས་ཡོད་པ་མ་ཟད་དཔེ་དགེ་ལྷན་ཁང་ཁག་དེ་གི་དེ་ཆ་ཚང་ཅིག་དཔེ་དགེ་ཕྱག་དེ་གོ་རེད་ཡང་དེ་གི་དེ་ཆ་ཚང་ཅིག་འགྲེལ་བཤད་ཅིག་བརྒྱབ་དུས་གང་ལ་ཡང་ཁོ་རང་ཚོ་དངོས་གནས་དྲང་གནས་དེ་ཕན་ཐོགས་པོ་ཅིག་ཡག་པོ་ཅིག་ཡོང་གི་འདུག་དཔེ་ཆ་བཞག་ན་ང་ཚོས་ཟླ་ཉིན་ལོ་དེའི་རུ་ཁག་ཐེངས་གཉིས་པ་དེ་ང་ཚོ་ཡོང་པའི་སྐབས་དེ་ལ་ཨ་ཅག་ལགས་ཅིག་འདུག་ཁོ་རང་རྡ་རམ་ས་ལ་ལ་ཡང་ད་ལྟ་བུ་ཐེངས་མ་བཞི་སླེབས་ཚར་བ་ཡིན་ད་རེས་དེ་ཐེངས་ལྔ་པ་ཡིན། དེར་སླེབས་ཕྱི་ནས་ད་རིང་གཞི་ནས་ཨནི་དཔེ་དངོས་གནས་དྲང་གནས་ཁོང་སྐྱབས་མགོན་རིན་པོ་ཆེ་གིས་སྐུ་ལས་ག་རེ་བསྐྱོན་ཡོད་མེད་དང། ཨནི་བཙན་བྱོལ་ལ་ཕེབས་ཕྱི་ནས་རིག་གཞུང་སྲུང་སྐྱོབས་དང་ཨནི་བོད་པའི་འཐབ་རྩོད་དང་དེ་གི་དེ་ད་རིང་ཤེས་མ་གཏོགས་ང་རྩ་ནས་ཧ་གོ་མ་སོང་སྐྱབས་མགོན་རིན་པོ་ཆེ་གཉིས་མ་རྒྱ་གར་རྒྱ་གར་ལ་བཞུགས་ཡོད་པ་ཅིག་ང་ཚོ་ཧ་གོ་མ་གཏོགས་ག་རེ་བྱས་ནས་ཕེབས་ཡོད་མེད་དེ་ང་ཚོ་རྩ་ནས་ང་ཚོའི་རྩད་གཅོད་བཏང་མེད། འགྲེལ་བཤད་རྒྱག་མཁན་མ་བྱུང་ཟེར་མཁན་དེ་འདྲའི་ལམ་འགན་ཅིག་བྱུང།
སྤྱིར་བོད་སོག་གཉིས་བར་དུས་རབས་བདུན་པ་ཙམ་ནས་འབྲེལ་བ་ཆེན་པོ་བྱུང་ཡོད་པ་མ་ཟད། དམིགས་བསལ་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་སྐུ་དུས་ནས་བོད་སོག་བར་ཐུན་མོང་མ་ཡིན་པའི་འབྲེལ་བ་དམ་ཟབ་བྱུང་ཡོད་པ་རེད། དེ་ཡང་རྒྱལ་མཆོག་བསོད་ནམས་རྒྱ་མཚོ་ཡིས་སོག་ཡུལ་ནང་སངས་རྒྱས་ཀྱི་བསྟན་པ་སྤྱི་དང་ལྷག་པར་དུ་རི་བོ་དགེ་ལུགས་པའི་བསྟན་པ་ཤུགས་ཆེར་དར་སྤེལ་མཛད་ཡོད་པའི་དུས་སྐབས་དེ་ལ་བསྟན་པ་ཕྱི་དར་ངོས་འཛིན་བྱས་ཚུལ་ཡོད་པ་རེད། དེ་བཞིན་རྒྱལ་མཆོག་སྐུ་ཕྲེང་བཞི་པ་ཡོན་ཏན་རྒྱ་མཚོ་མཆོག་སོག་ཡུལ་དུ་སྐུ་འཁྲུངས་པ་དང་རྒྱལ་མཆོག་སྐུ་ཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་མཆོག་ལ་སོག་པོ་གུ་ཤྲི་ཁང་གི་རྒྱབ་སྐྱོར་ལ་བརྟེན་ནས་བོད་ཀྱི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་དུ་མངའ་གསོལ་ཞུས་པ་སོགས་བོད་སོག་གཉིས་བར་དམིགས་བསལ་གྱི་འབྲེལ་བ་བྱུང་ཡོད་པ་ལོ་རྒྱུས་ནང་གསལ་ཡོད།

དམིགས་བསལ་དེ་སྔ་རྒྱལ་ཁབ་གཉིས་བར་མཆོད་ཡོན་གྱི་འབྲེལ་བ་བྱུང་བ་ནས་བཟུང་ངས་བོད་སོག་གཉིས་ནི་གཅེན་གཅུང་ལྟ་བུ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་བྱུང། གཞན་ཡང་ད་བར་ལས་གཞི་དེའི་ནང་མཉམ་ཞུགས་གནང་མཁན་ཚང་མ་ཡིས་ཐུན་མོང་གི་ཐོག་ནས་རྡ་རམ་ས་ལའི་གྲོགས་པོ Friends of Dharamshala ཞེས་པའི་ཚོགས་པ་ཞིག་སོག་ཡུལ་དུ་གསར་འཛུགས་གནང་རྒྱུའི་ལས་གཞི་ཞིག་བང་བསྒྲིགས་འདུག་ལ་ཏེ་ལོ་རིན་པོ་ཆེ་ཡིས་ལས་གཞི་དེ་ཡི་དམིགས་ཡུལ་ནི་རྡ་རམ་ས་ལ་ཕེབས་པའི་སོག་པོའི་ཡུལ་མི་བར་བོད་སོག་འབྲེལ་བ་དང་ད་ལྟའི་བོད་མིའི་གནས་སྟངས་རྡ་རམ་ས་ལའི་འགྲུལ་བཞུད་ཀྱི་ཉམས་མྱོང་བཤད་རེས་གནང་ས་ཡིན་པས་ཧ་ཅང་གི་ཕན་ཐོགས་བྱུང་ངེས་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཞུ་བ་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། རྒྱ་གར་གནས་ཡུལ་གཞོན་སྐྱེས་ཀུན་བཟང་བསྟན་འཛིན་ལགས་ཀྱིས། ཁོང་རང་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་ཚོགས་མི་ཞིག་ངོས་ནས་ཁོང་གི་དམིགས་ཡུལ་དང་རང་ཉིད་སྒེར་གྱི་ངོས་ནས་བོད་དོན་ཆེད་བོད་དོན་ལས་འགུལ་སྤེལ་ཕྱོགས་དང། བོད་མིའི་ངོ་བོ་མི་ཉམས་གོང་འཕེལ་གཏང་རྒྱུ་སོགས་ཀྱི་ཐད་ལ། ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གི་གསར་འགོད་པ་སྒྲོལ་མ་ལྷ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ལས་རིམ་གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། དེ་རིང་གི་ལེ་ཚན་ནང་ལོགས་ལ། རྒྱ་གར་གནས་ཡུལ་གཞོན་སྐྱེས་ཀུན་བཟང་བསྟན་འཛིན་ལགས་དེ་རིང་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་ཐོག་ནས་བཀའ་མོལ་གནང་གི་རེད། ཁོང་ལ་མཚོན་ན་ད་ལྟ་རྒྱ་གར་རྡ་རམ་ས་ལ་ནས་བོད་མིའི་ངོ་བོ་དང་ལོ་རྒྱུས་དང་རིག་གཞུང་བཅས་བདག་སྐྱོང་བྱེད་ཆེད་ལ་ཁོང་གིས་ད་འགོ་འཛུགས་གནང་པའི་བོད་མིའི་གཏམ་རྒྱུད་ཟེར་བའི་གླེང་སྟེགས་ཀྱི་ལས་རིམ་དེའི་ཐོག་ནས་བོད་པའི་ལོ་རྒྱུས་དང་ད་སྲོལ་རྒྱུན་ད་ག་ནང་བཞིན་གོམས་གཤིས་སོགས་གློག་བརྙན་དང་འགྲེམས་སྟོན་བརྒྱུད་ནས་ངོ་སྤྲོད་གནང་གི་ཡོད་རེད། ད་དུང་ཁོ་རང་གིས་དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་ཚོགས་མི་ཅིག་གི་ངོས་ནས་བོད་དོན་ལས་འགུལ་སྤེལ་ཕྱོགས་ཐད་ལ་ཡང་བཀའ་མོལ་གནང་གི་རེད། ཀུན་བཟང་བསྟན་འཛིན་ལགས་ཐོག་མར་དེ་ཁྱེད་རང་གིས་ད་དང་བླངས་བོད་དོན་ཞུ་གཏུག་ལས་འགུལ་དེ་ཁྱེད་རང་གི་ངོས་ནས་ག་རེ་ཅིག་ཡིན་མེད་དང་དང་བླངས་བོད་དོན་ཞུ་གཏུག་ལས་འགུལ་ནང་ལོགས་ལ་ཚོགས་མི་ཞིག་ཆགས་རྗེས་དམིགས་ཡུལ་གཙོ་བོ་དེ་གང་ཡིན་མེད་ཀྱི་ཐད་ལ་ཅིག་གསུང་རོགས་གནང། དང་བླངས་བོད་དོན་ལས་འགུལ་གཞོན་ནུའི་ལས་འགུལ་ལས་དེ VTAG ལས་བྱེད་པ། འདི་ཡིས།

ཀ་གཅིག་ཕྱིའི་རྒྱལ་ཁབ་མི་ལ་ཡ་ད་གྷ་ལ་བོད་དོན་ཁྱབ་བསྒྲགས་བྱས་དེ་ཚོ་ད་སྔོན་མ་ནས་འགྲོ་ད་འགྲོ་བཞིན་པ་གཅིག་རེད། ད་ག་ནང་བཞིན་དམིགས་བསལ་གྱི་ད་ལོ་པི་བྱས་དེ་འདྲ་ཡོད་ར་དམིགས་བསལ་གྱི་རྒྱ་གར་ནང་ལོགས་ལ་ཡ་པི་བྱ་ཞིན་ཅིག་ད་དཔོན་པོ་མཐོ་རིགས་ཐུག་ཡག་ད་དེ་གྲས་བྱས་དེའི་ནང་ལོགས་ནས་ད་ང་རང་ངོས་ནས་ག་རེ་གལ་ཆེ་ཤོས་མཐོང་སོང་ལབ་ན་བོད་མི་ན

ཅིག་དེ་འདྲ་བཅུ་གཅིག་བཅུ་གཉིས་པའི་སློབ་གྲྭ་ཁག་ལ་ཡ་འགྲོ་ཡས་ད་ག་ནང་བཞིན་རྒྱ་གར་གི་མཐོ་སློབ་ལ་འགྲོ་ཡས་དེ་འདྲ་གི་ད་ཅིག་འཆར་གཞི་མང་པོ་ཅིག་ད་ལྟ་བསྒྲིགས་ཏེ་སྒྲིག་བཞིན་པ་རེད། ལགས་འོ་བསྟན་འཛིན་ཀུན་བཟང་ལགས། ད་ཏོག་ཙམ་བལྟ་དུས་ཙམ་པ། ས་གནས་སོ་སོ་སོ་སོ་ནས་དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་ཚོགས་པ་འགོ་འཛུགས་གནང་ཡོད་པ་འདྲ། ད་ཡིན་ནའི་ལས། ཚོགས་པའི་ནང་ལོགས་ལ་འགན་འཁྱེར་མཁན་འདྲ་བོ་ཅིག་ཏག་ཏག་ཅིག་བསྐོས་མེད་པ་འདྲ། ཁྱེད་རང་ཚོ་ཚོགས་མི་ནང་ཁུལ་ལ་ཚོགས་པའི་འགན་འཁུར་མཁན་འདྲ་བོ་ཅིག་བཞག་ཡས་ཀྱི་བཀའ་མོལ་བྱུང་ཡོད་ན། འདི་རེད་བསམ་གི་འདུག་ག་རེ་ལབ་དགོས་རེད་ཅིག་འགན་ག་རེ་ལབ་དགོས་རེད་འགན་ཁྱི་ཉན་ཚུལ་ཅིག་རེད་ལས་བྱེད་པ། ད་འདི་རེད་ཤག་སྟེ་ད་ང་ཚོ་བོད་པའི་སྤྱི་ཚོགས་འདྲ་བོ་ལྟེ་བ་ཡིན་པས་ན། workshop ད་ཧང་སང་མང་པོ་སྤྲད་ཡོད་ད་ཅིག leadership training འདྲ་བོ་ད་དེ་ད་ཧང་སང་མང་པོ་སྤྲད་ལ་དམིགས་བསལ་གི་རྡ་རམ་ས་ལ་ལ་ཡ་ད་ད་ད་དྲོ་ཡིན་ན་སྤྲད་ཀྱི་ཡོད་རེད་ཨ་ནི།

ལགས། ད་ཁྱེད་རང་ལ་ད་ལྟ་བོད་མིའི་གཏམ་རྒྱུད་ཟེར་བའི་གླེང་སྟེགས་ཀྱི་ལས་རིམ་ཞིག་འདུག་པ་ལགས། ད་ལས་རིམ་འདིའི་བརྒྱུད་བྱས་ཁྱེད་རང་གིས་བོད་དོན་ལས་འགུལ་གང་འདྲ་ཞིག་སྤེལ་ཡོད་རེད་པས་ལགས། ད་འདི་ལབ་དུས་ངའི་ལས་གཞི་འདི་ད་ད་དཔེ་ཆུང་ཆུང་རེད་ད། ཁ་ལོ། བོད་དོན་སྐོར་ལ་ལྟད་མོ་སྟོན་ཨ་ནི་ལྟད་མོ་ཚར་ནས་ཨ་ནི་ཅིག་ཀྱང། ད་ང་ཚོ་ཡུལ་སྐོར་དམིགས་བསལ་གྱི་རྡ་རམ་ས་ལར་ཡུལ་སྐོར་སྤྲོ་འཆམ་མང་པོ་ཡོད་དུས་བོད་དོན་སྐོར་ལ་མ་ཤེས་མཁན་ཧང་སང་མང་པོ་ཡོད། འོན་ད་འདི་ལབ་དུས་དཔེ་མཚོན་ཁ་ཤས་ཀྱིས་ད་ད་གོང་ས་མཆོག་སུ་རེད་ལབ་འདྲ་བོ་དང། བོད་འདི་རང་བཙན་རེད་མ་རེད་ལབ་སྟེ་དྲི་བ།

བསམ་པའི་སེམས་ཤུགས་དེ་ཡོད་རེད་ཨ་ནི་དེ་ཚོའི་ཚ་གདོང་ནས་ཅིག་ཆུང་ཆུང་ཆུང་ཆུང་བྱས་ནས་འགོ་བཙུགས་ཐུབ་ན་ཨ་ད་ག་ནང་བཞིན་ད་མི་གཞན་པ་ལ་མིག་དཔེ་ཅིག་ཡོང་མོ་ངས་བསམ་གྱི་འདུག་ང་ཚོ་རྡ་རམ་ས་ལར་ཡོད་རྒྱུ་དེ་གེ་གེ་འདུག་ཅེས་ནས་ད་འདུག་བདེ་མོ་དོན་དེ་འགོ་བཙུགས་ཚར་རེད། ལགས་འོང་ཀུན་བཟང་བསྟན་འཛིན་ལགས། ད་ཁྱེད་རང་གིས་ད་ལྟ། ལེ་ཚན་གསན་མཁན་རྣམ་ལྷན་རྒྱས་ལ། དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་ཚོགས་མི་ཅིག་ཆགས་པ་ལ་ཁོ་རང་ཚོས་ག་རེ་གནང་དགོས་རེད་པས། ད། སུ་དང་འབྲེལ་བ་བྱེད་དགོས་རེད་པས་ཨ་ནི་དྲ་ཐོག་ག་གི་སྒང་ལ་ལྟ་དགོས་རེད་པས་འོ་དེའི་ཐད་ལ་ཁོ་རང་ཚོ་ལ་འགྲེལ་བཤད་ཞིག་གནང་རོགས་གནང། དཔེ་ལས་སླ་བོ་རེད་ག་ལས་ད་ལྟ་བོད་གཞུང་གི་དྲ་རྒྱ་ཁོ་རང་ནང་ཕྱིན་པ་ཡིན་ན་བྷི་ཏེག་གི་འདི་ལོ་ག་ཡོད་རེད་དོ། འདི་ནང་ལོགས་ལ་ཨ་ནི་ཕོམ་ཤོག་ཀྱང་ཞེ་པོ་རིང་པོ་དེ་འདྲས་དེ་ཡོད་མ་རེད་ལས་སླ་བོ་རེད།

སྐད་འབོད་རྒྱག་པ་བྱས་དུས་དཀའ་ངལ་རྗེས་འགྲོ་ཡ་ཞོ། ངར་ཤུགས་ཆེན་པོ་ཐོར་གི་འདུག་ང་རང་ངོས་ནས་ཅིག་བཙན་བྱོལ་སྤྱི་ཚོགས་ནང་ད་ང་རང་ཚོའི་ངོས་ནས་ད་ཚོགས་པས་བྱས་ནས་ལས་སུས་བྱས་ནས་ལས་ཅིག་གཙོ་བོ་བོད་ནང་ཡོད་པའི་བོད་མི་ཆེད་དུ་ངས་སུ་ཤེས་གི་ཡོད་རེད་དེ་ལས་ཡིན་པ་ཡིན་ནས་ལས་དོན་ད་དངོས་གནས་གི་ག་རེ་ཟེར་ཅིག་ད་དཔེ་བྱ་ཞེ་ན་ད་ག་འདྲ་ལབ་ད

སོ་སོ་སོས་ཉི་མ་ཉི་མའི་ནང་དྲི་བ་བསྐུར། སོ་སོ་སོས་ག་རེ་བྱེད་ཐུབ་པ་འདུག་དེ་ལ་དཔགས་པའི་ཨ་ནི། བྱེད་ཡ་དེ་གལ་ཆེན་པོ་རེད་བསམ་གྱི་འདུག། ལགས་འོང་ཀུན་བཟང་བསྟན་འཛིན་ལགས་ཐུགས་རྗེ་ཆེ་གནང། ད་དུས་ཚོད་ཀྱི་རྐྱེན་པས་ང་རང་ཚོའི་ལེ་ཚན་འདི་དེ་གར་མཚམས་བཞག་ཡིན། རྣམ་ལྷན་རྒྱས་ཀྱིས་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ་ང་སྒྲོལ་མ་ལྷ་མོ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས། བཙན་བྱོལ་ནང་གི་བོད་མིའི་དམངས་གཙོའི་འཕེལ་རིམ་སྐོར། བཀྲ་ཤིས་དབང་ཕྱུག་ལགས་དང། བསྟན་འཛིན་བདེ་སྐྱིད་ལགས་གཉིས་དབར་གླེང་མོལ་ཞུས་པ་ཞིག་བསྐྱར་དུ་གསན་རོགས་གནང།
གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ད་ཐེངས་འདིའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང། ད་ལྟ། སྤྱི་ཟླ་དགུ་པའི་ཚེས་གཉིས་འདི། བཙན་བྱོལ་བོད་མིའི་ནང་ད་བོད་མི་ཚོས་དམངས་གཙོའི་ཉིན་མོ་ཞེས་དེ་འདྲ་སྲུང་བརྩི་ཞུ་གི་ཡོད་རེད། ད་ལྟ་རྣམ་པ་ཚོས་གོང་དུ་གསན་པའི་སྒྲ་འདི། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར། གཏམ་བཤད། ད་བཀའ་སློབ་ཅིག་གནང་བའི་ནང་དོན་གཙོ་བོ་འདི། གོ་ལ་ནང་ལོགས་ལ་ཅིག་ལྟ། མི་དམངས་ཀྱི་བསམ་ཚུལ་རེད་མི་དམངས་ཀྱི་རང་དབང་མི་དམངས་ཀྱི་ཐག་གཅོད་འདི། དམངས་གཙོའི་གི་ལམ་ལུགས་ཐོག་ནས་གནང་ཡག་འདི་གལ། ཆེན་པོ་ཅིག་ཆགས་ཡིན་པའི་བཀའ་སློབ་གནང་བའི་གི་དུམ་བུ་ཅིག་ཆགས་བསྡད་ཀྱི་ཡོད། ད་རིང་ང་ཚོ་གོང་དུ་འགྲེལ་བརྗོད་བྱས་པ་ནང་བཞིན་རེད། དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་འདིའི་ནང་ལོགས་ལ་ད། ང་ཚོ་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ད་སྤྱི་ཟླ་དགུ་པའི་ཚེས་གཉིས་འདི་ད་འདི་ལོ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ད་བོད་མིའི་ནང་ལོགས་ལ་ཅིག་དམངས་གཙོ་ད་མགོ་འཛུགས་བྱས་ལོ་དྲུག་ཅུ་རེ་གསུམ་འགྲོ་གི་ཡོད་པ་དང་དེ་ཡང་ཅིག་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོ་ནས་བྱས་ད་ལྟ་བར་དུ་ཅིག་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་ཀྱི་འཕེལ་རིམ་འདི་ད། བཟང་ཕྱོགས་ཀྱི་རྣམ་པ་ཅིག་ལ་བསྒྱུར་ཡིན་པ་མང་པོ་ཅིག་གིས་ངོས་འཛིན་བྱས་བསྡད་ཡ་ཅིག་ཆགས་བསྡད་ཀྱི་འདུག་ད་ག་ནང་བཞིན་དམངས་གཙོའི་གྱི་ད་བརྒྱུད་རིམ་འདི་ལ་ནང་ལོགས་ལ་ཡང་ཅིག་རྒྱལ་ཁ་མང་པོ་ཅིག་ཐོབ་པའི་གྱི་རང་བཞིན་ཅིག་ངོས་འཛིན་བྱས་བསྡད་ཀྱི་ཡོད་རེད་ད་རིང་གི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་འདིའི་ནང་གཞི་རྩའི་གྱི་གོ་ལ་ཁྱོན་ཡོངས་རེད་ད་ག་ནང་བཞིན་འཛམ་བུ་གླིང་ནང་ལོགས་ལ་ཅིག་དམངས་གཙོའི་འཕེལ་རིམ་འདི། ག་འདྲས་འགྱུར་ཡོད་མེད་དང་དམངས་གཙོ་ལ་ཅིག་ལྟ་ཚུལ་ག་འདྲ་ཡོད་མེད་ད་ག་ནང་བཞིན་ང་ཚོ་བོད་མིའི་ད་བཙན་བྱོལ་ནང་ཡོད་པའི་གི་དམངས་གཙོའི་ལམ་ལུགས་འདི་ག་འདྲས་ཅིག་ལ་ངོས་འཛིན་བྱེད་དགོས་ཀྱི་ཡོད་མེད་ཐོག་གླེང་སློང་ཞུ་བ་ཡིན་ཨ་ད་རིང་གི་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་འཛིན་བདེ་སྐྱིད་ཡིན། གཅིག་ང་བསྟན་འཛིན་དབང་ཕྱུག་ཡིན་ད་ལྟ་གོང་དུ་བརྗོད་གཞི་ངོ་སྤྲོད་གནང་བ་ནང་བཞིན་བྱས་རྗེས་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་མིའི་ད། ལོ་རྒྱུས་ད་དཔལ་ཡོན་ནང་ལོགས་ལ་ཡང་དམངས་གཙོའི་ཐོག་ལ་སྐུ་ལས་བསྐྱོན་མཁན་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གཟིགས་པ་དང་ད་ག་ནང་བཞིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལས་གཅིག་སྐུ་ལས་ད་མ་འཕྲོས་བསྡད་པ་ཅིག་ཡིན་པ་དེ་གསལ་པོ་ཞེ་པོ་ཅིག་རེད། དེ་ཡང་ནི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བཀའ་ཤག་ཧྲག་བསྡུས་ད་ལྟ་རྒྱ་གར་བཙན་བྱོལ་ནང་ལོགས་ལ་ཡ་འདུག་སེ་བྱས་ནས་བདེ་འབྱོར་བྱུང་པ་རེད་ཡིན་པ་ཡིན་ནའི་དེའི་གོང་ལ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལྔ་བཅུ་ང་གཉིས་ལྔ་བཅུ་ང་གཉིས་འདྲ་བོ་ནས་ད་ལྟ་བོད་ནང་ལོགས་ལ་ཡ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་མིའི་ཆབ་སྲིད་ཀྱི་འཛིན་སྐྱོང་གནང་སྟངས་ཀྱི་ལམ་ལུགས་འདི་དམངས་གཙོའི་ཐོག་ལ་བཅོས་བསྒྱུར་གནང་གི་ཡིན་ཟེར་བྱས་དམངས་གཙོ་བཅོས་བསྒྱུར་ལས་ཁུངས་ཟེར་བྱས་དེ་འདྲའི་ལས་ཁུངས་ཡང་བྱས་ནས་བཙུགས་གནང་བྱས་དགོངས་པ་རྒྱ་ཆེན་པོ་ཞེ་པོ་གཅིག་བཞེས་གནང་བྱས་སྐབས་དེ་དུས་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་དགུང་ལོ་དགུང་ལོ་དཔེ་སྐུ་ན་གཞོན་སྐུ་ན་ཕྲ་བོ་ཞེ་པོ་ཅིག་རེད་དེ་ཡིན་ནའི་དགོངས་པ་རྒྱ་ཆེན་པོ་ཞིག་དེ་དུས་ནས་བཞེས་བཞིན་པ། ཨ་ནི་སྤྱིར་བཏང་ནས་ད་སྐུ་ན་ཆུང་དུས་ནས་འཛམ་བུ་གླིང་གི་ད་ནུབ་ཕྱོགས་པའི་གི་དམངས་གཙོའི་འགྲོ་ལུགས་ལ་ཡ་ཞེ་པོ་ཅིག་གི་ཐུགས་སྣང་ཡོད་མཁན་ཞིག་དང་སྐྱབས་མགོན་རིན་པོ་ཆེ་གི་འདི་ཐོག་ལ་ཡ་ཐུགས་མཉེས་པོ་དང་འདི་ཐོག་ལ་བསྒྱུར་བཅོས་དགོས་ཀྱི་འདུག་ཟེར་ཅིག་ངེས་ཤེས་ཨ་ནི་གཟིགས་ཚར་བ་ཅིག་ད་ངེས་པ་ཆ་ཚང་གཟིགས་ཚར་བ་ཅིག་འདི་འདྲས་ཀྱི་གནས་བབས་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་བར་དུ་གང་ལྟར་ད་རྒྱ་རྒྱ་ནག་རྒྱ་ནག་དམར་པོའི་གཞུང་གིས་བོད་ནང་ལོགས་ལ་དམར་པོའི་དཔུང་དམག་བོད་ནང་སླེབས་བྱས་ད་གང་ལྟར་དཀའ་ངལ་དེ་འདྲས་ཅིག་གི་འོག་ལ་ཡང་གནས་བསྡད་པའི་སྐབས་ཅིག་ལ་ཡིན་པ་ཡིན་ན་ཡང་དམངས་གཙོ་བཅོས་བསྒྱུར་ཐོག་ལ་ཡང་དགོངས་པ་བཞེས་གནང་བ་འདི་གསལ་པོ་ཞེ་པོ་ཅིག་ཡོད་རེད་ཡིན་ནའི་ད་སྐབས་དང་དུས་གནས་སྟངས་མང་པོ་ཅིག་ལ་ཡང་བསྟུན་དགོས་ཀྱི་ཡོད་རེད་ཨ་ནི་སྔ་མོའི་ལམ་ལུགས་ལོ་ངོ་སྟོང་ཕྲག་མང་པོ་ཅིག་ནི་མ། བརྒྱུད་བསྡད་པའི་གི་ལམ་ལུགས་དེར་ཡང་འགྱུར་བ་ཞིག་གཏང་དགོས་ཀྱི་འདུག་ཡང་སྐོར་སྐབས་མཚམས་སྐབས་མཚམས་དེ་ལ་ཡང། དེ་དེ་བཞིན་གྱི་དཀའ་ངལ་ཅིག་ཡོང་གི་ཡོད་པ་དེ་གསལ་པོ་ཞེ་པོ་ཅིག་ཆགས་འགྲོ་གི་ཡོད་རེད་བྱེད་དུས་ཙམ་པ། བཙན་བྱོལ་ནང་ལོགས་ལ་ཡང་ཆིབས་སྒྱུར་ཞབས་སོར་འཁོད་ནས་ལོ་གཅིག་མ་སོང་གོང་ལ་ཡང་ཨ་ནི། ད་ལྔ་བཅུ་ང་དགུའི་གི་ལོ་མཇུག་དང་ང་དྲུག་ཅུའི་གི་ལོ་མགོ་བར་དང་རྡོ་རྗེ་གདན་ལ་ཡང། སྐྱབས་མགོན་རིན་པོ་ཆེ་གིས། གསུང་ཆོས་ཤིག་བསྩལ་གནང་པའི་སྐབས་དེ་ལ་དེ་དུས་ཙམ་པ་ཨ་ནི་དགོངས་པ་འདི་མི་མང་ཡོད་སར་ཡར་འདུག་སེ་བྱས་བྱས་བཀའ་གནང་བ་རེད་བཀའ་གནང་བ་ཞིག་གསུང་ད་མི་མང་ཚང་མ་ལོག་གི་དེ་དུས་བོད་ཆོལ་ཁ་གསུམ་རེད་ད་ཆོལ་ཁ་གསུམ་སྤྱི་ཡོངས་ད་ཆོས་བརྒྱུད་དང་ཆོལ་ཁ་རིས་མེད་ཀྱི་ཐོག་ནས་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡར་ད་གང་ཉིད་ཀྱི་ལམ་སྟོན་འོག་ལ་ཡར་ང་ཚོ་ཤར་བསྐྱོད་བྱེད་ཀྱི་ཡིན་བྱས་བྱས་མནའ་གན་མཐུ་མོ་ཆེ་ཟེར་བྱས་ད་བརྟན་བཞུགས་སྐབས་ལ་ཡར་ཨ་ནི།

ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ལོ་ངོ་དྲུག་ཅུ་རེ་བཞི་རེ་གསུམ་རེ་བཞི་འདིའི་ནང་ལ་ཡང་ང་ཚོ་བལྟས་པ་ཡིན་ན་དམངས་གཙོ་དེ་སྐྱབས་མགོན་རིན་པོ་ཆེ་གི་སྐུ་ན་གཞོན་དུས་ཨ་ནི་ཅིག་བསྐྱེད་པ་གནང་དེ་གསོ་སྐྱོང་གནང་དེ་ལ་ཡང་འཕེལ་རིམ་རིམ་པ་རིམ་པ་རིམ་པ་རིམ་པ་བྱས་བྱས་གོམ་པ་རིམ་པ་སོང་ན་སྤྱི་ཚོགས་འདི་གི་མཇིང་པ་སྒང་ལ་ཡང་འཁྱོག་པོ་འདུག་སྙམ་པའི་གཟིགས་པ་དང་འབྲེལ་བྱས་མ་རིམ་པས་རིམ་པས་རིམ་པས་རིམ་པས་བྱས་བྱས་གསོལ་རས་གནང་བ་ཞིག་ཆགས་འདུག་བྱས་ཙང་ང་ཚོ་ཡང་ཁ་རྒྱུན་ནང་ལོགས་ལ་ཡང། བཙན་བྱོལ་བོད་མིའི་དམངས་གཙོའི་འགྲོ་ལུགས་འདི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསོལ་རས་གནང་བ་ཟེར་བྱས་ད་ཁ་རྒྱུན་ལ་ཡ་འཇགས་བསྡད་ཡ་འདི། དོན་དང་མཚུངས་པ། ཁ་ཞེ་གཉིས་མེད་ཡིན་བསྡད་པ་འདི་གསལ་པོ་ཞེ་པོ་ཞིག་རེད་ད། དྲུག་ཅུའི་ནང་འདྲ་བོ་ལ་དང་པོ་ཐོག་མར་འདྲ་བོ་ལ་ཨ་ལེ། སྤྱི་ཚོགས་ཀྱི་ཁུལ་ཕ་གིའི་གནས་བབ་ལ་ཡ་གཞིགས་པའི་ཐོག་ནས་འཐུས་མི་བསྐོ་གཞག་གནང་ཡོད་རེད་འཐུས་མི་བསྐོ་གཞག་གནང་རྗེས་ཨ་ནི། དང་པོ། འཐུས་མི་བཅུ་གསུམ་ཡིན་ས་ཡོད་རེད་དེ་འདྲ་ཡིན་ནའང་འདི་ནང་ལ་ཆོས་བརྒྱུད་དང་ཆོལ་ཁ་རིས་མེད་ཀྱི་ཐོག་ནས་བསྡུ་བྱེད་ནས་སྐུ་ཚབ་ཡོད་པ་གནང་བྱས་བསྡུ་གནང་ཡོད་རེད། ད་ད་ལྟ་བོད་པའི་སྤྱི་ཚོགས་ནང་ལོགས་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་བོད་ཆོལ་ཁ་གསུམ་དང་ཆོས་བརྒྱུད་རིས་མེད་ཀྱི་ཨ་ནི་མཐུན་སྒྲིལ་གྱི་རྩ་བ་འདྲ་བོ་དེ་སྐྱབས་མགོན་རིན་པོ་ཆེ་ལ་ཐུག་ཡོད་ཟེར་ཡ་དེ་དེ་དུས་ནས་དགོངས་པ་འདི་འདྲ་ཞིག་ལ་ཡ་ཐུག་བསྡད་ཀྱི་ཡོད་པ་དེ་གསལ་པོ་ཞེ་པོ་ཅིག་ཆགས་འགྲོ་གི་ཡོད་རེད་དེ་ནས་ད་རིམ་པས་རིམ་པས་བྱས་བྱས་ཨ་ནི་གྲོས་ཚོགས་ད་གྲོས་ཚོགས་དང་ཨ་ནི་བཀའ་ཤག

ཐོབ་ཡོད་པ་དང་ད་ག་ནང་བཞིན་འཕེལ་རིམ་འདི་ཚོ་ཡང་ཅིག་མང་པོ་ཅིག་ད་བཟང་ཕྱོགས་ཀྱི་རྣམ་པ་རང་བྱས་ངོས་འཛིན་བྱས་བསྡད་ཀྱི་འདུག་ལྷག་པར་དུ་ད་ལྟ་ང་ཚོ་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་དམངས་གཙོ་འདི་ད་ད་ལྟ་འཛམ་བུ་གླིང་ནང་ལོགས་ལ་རྒྱལ་ཁབ་དམངས་གཙོའི་ལམ་ལུགས་ད་ལག་བསྟར་རེད་རིང་ལུགས་ཅིག་ལམ་སྲོལ་ཡོད་མཁན་འདི་ཚོ་དང་བསྡུར་བ་ཡིན་ན་ཅིག་བསྡུར་ཡ་མེད་པ་ཅིག་ཆགས་བསྡད་འདི་ད་ད་ད་ང་ཚོ། བོད་མིའི་སྒྲིག་འཛུགས་འདི་བཙན་བྱོལ་ནང་ལོགས་ལ་ཡོང་དུས་རང་བཞིན་གྱིས་ཡང་རྒྱལ་ཁབ་གཞན་པ་ད་རྒྱ་གར་རེད་ད་ག་ནང་བཞིན་ཅིག་དམངས་གཙོའི་ལམ་ལུགས་ཨ་མི་རི་ཀ་གཙོས་པའི་གི་ད་ནུབ་ཕྱོགས་རྒྱལ་ཁབ་མང་པོ་ཅིག་དང་བསྡུར་བ་ཡིན་ན་རང་བཞིན་གྱིས་མ་འདྲ་བ་ཅིག་ཆགས་བསྡད་དེ་ཆགས་བསྡད་ཀྱི་འདུག་དེ་འདྲའི་ཡིན་པའི་རྐྱེན་གྱིས་ཅིག་ད་གོ་ལ་ནང་ལོགས་ལ་ཅིག་བོད་པའི་གི་དམངས་གཙོ་འདི་ཡང་དག་པ་ཅིག་དང་བསྔགས་བརྗོད་བྱེད་མཁན་ཡང་རིམ་པ་མང་པོ་ཅིག་བྱུང་བསྡད་ཀྱི་འདུག་ད་ག་ནང་བཞིན་སྐབས་དེ་དུས་ད་ཅིག་བྱུང་རིམ་ཅིག་ཞུས་པ་ཡིན་ན་ད་ལྟ། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་སྤྱི་ཟླ་དགུ་བའི་ཚེས་གཉིས་ཉིན་ག་དེའི་དམངས་གཙོའི་ཀྱི་ལམ་ལུགས་དེ་ཐོག་མར་འགོ་བཙུགས་པའི་རྣམ་པ་ཅིག་ལ་ངོས་འཛིན་བྱས་བསྡད་ཡ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ག་ནང་བཞིན་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོ་ལ་བཙན་བྱོལ་བོད་མིའི་ཀྱི་ང་ཚོ Charter ཞུ་གི་ཡོད་ར་དབྱིན་སྐད་ཐོག་ནས་བཅའ་ཁྲིམས་དེ་ཐོག་མར་གཏན་འབེབས་བྱུང་བ་རེད་དེ་ནས་སྤྱི་ལོ་ཉིས་སྟོང་གཅིག་ལོ་ལ་ཅིག་མི་མང་གི་འོས་བསྡུ་བྱས་པའི་བཀའ་བློན་ཁྲི་པ་སྐབས་དེ་དུས།

ཆ་ཚང་གཅིག་དེ་འདྲ་ད་མི་མང་རང་གི་འོས་འདེམས་བྱེད་པའི་གི་གང་ཟག་འགོ་ཁྲིད་ཅིག་ལ་དམངས་གཙོའི་ལམ་ལུགས་ཐོག་ནས་འགོ་ཁྲིད་འདེམས་བསྐོ་བྱེད་ཡ་གཅིག་གོང་ས་མཆོག་གིས་ཐག་གཅོད་གནང་བ་ནང་བཞིན་སྤྱི་ལོ་ཉིས་སྟོང་བཅུ་གཅིག་ལོ་ནས་བྱས་ད་ད་ལྟ་བར་དུ་གཅིག་མི་མང་རང་གི་ལོ་ལྔ་རེའི་མཚམས་ལ་གཅིག་བཀའ་བློན་ཁྲི་པ་རེད་སྐབས་དེ་དུས་དེ་ནས་ད་ད་ལྟའི་ཆ་ལ་སྲིད་སྐྱོང་བྱས་གང་ལྟར་ཚང་མས་གི་ཤེས་བསྡད་ཡ་དེ་ཆགས་བསྡད་ཡོད་རེད་ད་ད་ད་བོད་མིའི་བཙན་བྱོལ་བོད་མིའི་གི་སྤྱི་ཚོགས་ནང་ལོགས་ལ་གཅིག་གཞུང་འཛིན་ད་ལྟ་སྒྲིག་འཛུགས་འདི་གི་འགྲོ་སྟངས་འགྲོ་ལུགས་ཆ་ཚང་གཅིག་འཛམ་བུ་གླིང་ནང་ལོགས་ལ་ད་དམངས་གཙོ་ཡང་དག་པ་དང་དམངས་གཙོ་ཚགས་ཚུད་པོ་ཡོད་བའི་གི་ལྟ་གྲུབ་དང་གཅིག་པ་གཅིག་མཚུངས་ཅིག་འགྲོ་བཞིན་པ་ཅིག་ད་ལྟ་ད་ཚང་མས་གི་ངོས་འཛིན་བྱས་བསྡད་ཡ་ཅིག་ཆགས་བསྡད་ཀྱི་འདུག་ད་ག་ནང་བཞིན་ད་ལྟ་གོང་དུ་ཞུས་པ་ནང་བཞིན་རེད་ལོ་ལྔ་རེའི་མཚམས་ལ་ཅིག་ང་ཚོ་བཙན་བྱོལ་བོད་མིའི་གི་དབུ་ཁྲིད་འདེམས་ཡག་རེད་ད་ག་ནང་བཞིན་ད་བཙན་བྱོལ་བོད་མིའི་གི། མི་བོད་མི་མང་སྤྱི་འཐུས་ཡོད་ར་སོ་སོའི་གི་སྤྱི་འཐུས་རྣམ་པ་ཚོ་ཡང་མི་མང་གི་འདེམས་ཡ་བྱས་གང་ལྟར་དམངས་གཙོའི་རྒྱལ་སྤྱི་དང་བསྡུར་བ་ཡིན་ན་དམངས་གཙོ་ཚགས་ཚུད་པོ་ཅིག་ཆགས་བསྡད་ཡ་དེ་ནས་འཛམ་བུ་གླིང་གཞན་པ་ནང་བཞིན་གི་ད་དམངས་གཙོ་ཚགས་ཚུད་པོ་ཡོད་པ་འདི་ཕྱོགས་གཅིག་འདི་ད་ད་ད་ང་ཚོ་ཅིག། རྒྱལ་ཁབ་ཀྱི་འགོ་ཁྲིད་འདེམས་ཡ་རེད་ད་ག་ནང་བཞིན་གྲོས་ཚོགས་འཐུས་མི་ཁག་ཅིག་ད་ད་ལྟ་ཡིན་ན་བོད་མི་མང་སྤྱི་འཐུས་ཟེར་ད་ལྟ་ཞུ་བསྡད་ཀྱི་ཡོད་ར་དེ་ཚོ་འདེམས་ཡ་ཅིག་ཆགས་ཕྱོགས་གཞན་གཅིག་ནས་རྒྱལ་ཁབ་གཞན་དག་ཡོད་པ་ནང་བཞིན་ཅིག་ང་ཚོ་བོད་པའི་སྤྱི་ཚོགས་ནང་ད་ད་བཙན་བྱོལ་བོད་མིའི་ནང་སྒྲིག་འཛུགས་དང་འབྲེལ་བ་ཡོད་པ་ད་ཁྲིམས་ལུགས་སྟངས་འཛིན་ད་འདི། འཛམ་བུ་གླིང་གི་རྒྱལ་ཁབ་དམངས་གཙོའི་རྒྱལ་ཁབ་ག་འདྲ་ཅིག་ཡིན་ན་དེའི་ནང་ལོགས་ལ་ཧ་ལས་པའི་གི་གལ་ཆེན་པོ་གི་སྒྲིག་འཛུགས་ཅིག་ཆགས་བསྡད་ཡོད་རེད Supreme Justice Commission དེ་ཡང་ང་ཚོ་བོད་པའི་དམངས་གཙོའི་གི་སྒྲིག་འཛུགས་ནང་ལོགས་ལ་ཁྲིམས་ལུགས་སྟངས་འཛིན་ལྷན་ཚོགས་ཅིག་ཡོད་རེད་ད་ག་ནང་བཞིན་དེ་ལས་གལ་ཆེ་ཅིག་ད Election Commission འོས་བསྡུ་ལྷན་ཁང་ད་དམངས་གཙོའི་གི་ལྟ་གྲུབ་དང་དམངས་གཙོའི་རིང་ལུགས་ཡོད་མཁན་གི་རྒྱལ་ཁབ་རེད་སྤྱི་ཚོགས་ག་འདྲ་ཅིག་ཡིན་ནང་ལོགས་ལ་འོས་བསྡུ་འདི་གལ་ཆེ་ཤོས་གཅིག་ཆགས་བསྡད་ཀྱི་ཡོད་རེད་དེ་ནས་རྩིས་ཞིབ་ལས་ཁུངས Auditors General Office འདི་ཡང་ད་དམངས་གཙོའི་གི་སྒྲིག་འཛུགས་འཛམ་བུ་གླིང་ག་བ་ཡིན་ནའང་ད་སྒྲིག་འཛུགས་གལ་ཆེ་ཤོས་གཅིག་ཆགས་བསྡད་ཀྱི་ཡོད་རེད་དེ་ནས་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་གཅིག་ང་ཚོ་བོད་མིའི་སྤྱི་ཚོགས་ནང་ལ་ཡོད་རེད་དེ་ནས་ད་དམངས་གཙོའི་གི་ཀ་བ་གསུམ་ལས་བརྒལ་བའི་གི་ད་གཅིག། ཡིག་ཐོག་ཐོག་ནས་དམངས་གཙོའི་གི་ཀ་བ་ཞེས་དེ་འདྲ་བཤད་སྲོལ་ཡོད་མ་རེད་དེ་ཡིན་ནའང་ད་དམངས་གཙོའི་ཀ་བ་བཞི་པ་འདི་ད་གསར་འགྱུར་བརྒྱུད་ལམ་ཁག་གསར་འགོད་པའི་གི་ད་སྒྲིག་འཛུགས་ཚོགས་པ་འདི་ཚོ་ཆགས་བསྡད་ཀྱི་ཡོད་དུས་ད་ད་ང་ཚོ་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ལོགས་ལ་གཅིག་རང་དབང་ལྡན་པའི་ཐོག་ནས་གསར་འགོད་པའི་གི་ལས་རིགས། གཉེར་མཁན་རེད་ད་ག་ནང་བཞིན་གསར་འགོད་པའི་སྒྲིག་འཛུགས་རེད་གསར་འགོད་པའི་ཚོགས་པ་རེད་མང་པོ་ཅིག་ཡོང་བསྡད་དུས་རང་བཞིན་གྱི་བཙན་བྱོལ་བོད་མིའི་གི་སྤྱི་ཚོགས་འདི་ད་ལྟའི་ཆ་ལ་དམངས་གཙོ་ཡང་དག་པ་ཅིག་ལ་ངོས་འཛིན་བྱས་བསྡད་ཡ་ཅིག་ཆགས་བསྡད་ཡོད་དོ། ལགས་རེད་ད་ལྟ་གོང་དུ་བདེན་ཚིག་དེ་ཡོད་པ་གི་དམངས་གཙོའི་གི་སྒྲོམ་གཞིའི་ནང་གི་གལ་གནད་ཆེ་བའི་གི་རང་དབང་ཅན་གྱི་སྡེ་ཚན་ག་ཚང་མ་ལོ་ངོ་སྟོན་ལ་དེ་གའི་ཚང་མ་ལོ། དམངས་གཙོའི་སྒྲིག་འཛུགས་ལ་འདི་ཟིན་པ་ག་དུས་ཡིན་ན་ང་ཚོ་དེ་ལ་ཡང་དགོངས་པ་བཞེས་དགོས་ཡ་གཅིག་དེ། ལྗིད་མཉམ་སྟངས་འཛིན་དབང་ཆའི་ཐོག་ནས་ལྗིད་མཉམ་སྟངས་འཛིན་ཡོད་དགོས་ཡ་དེ་ཁོ་གནད་འགག་གཅིག་རེད། ད་འཛམ་བུ་གླིང་ག་བ་ཡིན་ན་དམངས་གཙོའི་ཁྱད་ཆོས་ཕྲན་བུ་མ་འདྲ་བ་མ་འདྲ་བ་ཡོད་རེད་དེ་ཡིན་ནས། བཙན་བྱོལ་བོད་མིའི་དམངས་གཙོའི་འགྲོ་ལུགས་འདི་ག་འདྲ་ཞིག་རེད་ཟེར་ཡ་དེའི་སྒང་ལ་ང་ཚོ་དཔྱད་པ་ཅིག་ཞུས་པ་ཡིན་ན། སྲིད་འཛིན་ལམ་ལུགས་ཡང་མིན་པ་གྲོས་ཚོགས་ལམ་ལུགས་ཡང་མིན་པ། ཨ་ནི་ཆབ་སྲིད་ཚོགས་པའི་ལམ་ལུགས་ཡང་མིན་པ། ང་ཚོའི་ད་ལྟ་བོད་པའི་གི་དམངས་གཙོའི་འགྲོ་ལུགས་འདི་ཐུན་མོང་མ་ཡིན་པ་ཞིག་བྱས་ཡོད་རེད་པ། ད་ལྟ་སྔ་མོ་དུ་བ་ལ་ཡ། བཀའ་བློན་ཁྲི་པ་ཟམ་གདོང་རིན་པོ་ཆེ་མཆོག་གིས་སྐབས་དེ་དུས་གསུངས་མྱོང་ཡོད་རེད་དེ་གྲོས་ཚོགས་ནང་དུ་བ། ཕྱོགས་འགལ་ཚོགས་པ་ཡང་གྲོས་ཚོགས་འཐུས་མི་དེ་གས་དེ་རེད། ཨ་ནི། སྲིད་གཞུང་ལ་ཡང་རྒྱབ་སྐྱོར་བྱེད་མཁན་གྱི་ཚོགས་པ་ཡང་ཨ་ནི་གྲོས་ཚོགས་འཐུས་མི་ཚོ་རེད་ཟེར་བྱས་དེ་འདྲའི་གསུང་སྲོལ་ཅིག་ཡོད་རེད་གང་ལྟར། བཅའ་ཁྲིམས་ད་རྒྱལ་ཁབ་རྒྱ་གར་ད་རྒྱ་གར་བཙན་བྱོལ་ནང་ལ་ཡོད་ཙང། བཅའ་ཁྲིམས་མ་གཏོགས་རྩ་ཁྲིམས་འདི་གཏན་འབེབས་བྱེད་ཆོག་གི་ཡོད་མ་རེད་བྱས་དུས་ཙམ་པ་རྒྱལ་ཁབ་གཅིག་ནང་ལོགས་ལ་རྩ་ཁྲིམས་གཉིས་ཡོང་ཆོག་གི་མེད་དུས་ཨ་ནི་བཅའ་ཁྲིམས་བྱས་བྱས་ད། ཁྲིམས་ཀྱི་ཨ་མ། བཅའ་ཁྲིམས་ལ་ཡང་གཞི་བཅོལ་བའི་ཐོག་ནས་ཨ་ནི་འདིའི་འོག་ལ་ཡང་ད། རང་དབང་ཅན་གྱི་སྡེ་ཚན་རྩིས་ཞིབ་ལས་ཁུངས་རེད་གཞུང་ཞབས་འདེམས་བསྐོ་ལྷན་ཁང་རེད་འོས་བསྡུ་ལས་ཁུངས་འདི་གས་གསུམ་འདི། གཞུང་གི་བཀའ་ཤག་དང་གྲོས་ཚོགས་གཉིས་ཀའི་གི་དབང་ཆའི་འོག་ལ་ད་འདི་ནང་གི་མི་འགྲོ་འདི་གས་ཏེ་འགན་འཛིན་འདི་གས་ཏེ་བསྐོ་གཞག་གནང་ཡའི་ལམ་སྲོལ་ཞིག་ཡོད་པ་མ་གཏོགས་སྐུ་དབང་གི་ཐོག་ནས་སྤྱི་འཐུས་ལྷན་ཚོགས་རེད་བོད་མི་མང་བཀའ་ཤག་ལ་ཡ་བཀའ་ཤག་གི་དབང་ཆའི་འོག་ལ་ཡ་ཁྱབ་ཀྱི་ཡོད་མ་རེད་བྱས་དུས་ཙམ་པ་རང་དབང་ཅན་གྱི་འདི་འདྲས་ཟེར་དུས་ཙམ་པ་འདི་ལྗིད་མཉམ་སྟངས་འཛིན་གྱི་ཆ་ནས་གནད་འགག་ཅིག་ཆགས་འགྲོ་གི་ཡོད་རེད་ད་ད་ལྟ་གོང་དུ་མ་གཞི་ལྷངས་སྲིད་འདི་ལ་འདི་གསུངས་སོང་ད་ལྟ

གཅིག་ལ་ཡ། ད་འདི་ནི་མ་དཔེ་ང་ཚོ་འདི་གས་དེ་སློབ་སྦྱོང་བྱེད་མཁན་ཞིག་ཡིན་ན་དཔེ་འདི་ནས་དོ་སྣང་བྱེད་དགོས་ཡ་མང་པོ་ཞིག་ཡོད་རེད་སྐྱབས་མགོན་རིན་པོ་ཆེ་གི་ལོ་ཚིགས་འདི་གས་དེ་ཡས་དཔེ་དེ་འཆར་གཞི་འདི་གས་དེ་སྔ་མོ་ལྔ་བཅུ་ང་དྲུག་ཅུ་གྲངས་དུ་བ་ནས་མ་ཡོད་པ་ཅིག་གསལ་པོ་འདི་ནས་བཞིན་ཤེས་རྟོགས་ཐུབ་ཡས་ཡོད་རེད་ག་རེ་ཟེར་ན་དགུ་བཅུ་གོ་གཅིག་ལ་བཅའ་ཁྲིམས་གཏན་འབེབས་གནང་བ་རེད་ཉིས་སྟོང་གཅིག་ལ་ད་ལྟ་མི་མང་གིས་ཐད་ཀར་འོས་འདེམས་བྱེད་པའི་བཀའ་བློན་ཁྲི་པ་དང་པོ་བྱུང་བ་རེད་ཨ་འདི་ནས་ཉིས་སྟོང་བཅུ་གཅིག་ལ། བཀའ་བློན་ཁྲི་པ་གཉིས་པ་དེ་བྱུང་བའི་སྐབས་དེ་ལ་ད་སྲིད་སྐྱོང་བྱས་བྱས་ཨ་འདི་པ་ད་སྐུ་དབང་རྩིས་སྤྲོད་ཡོངས་སུ་རྫོགས་པ་དེ་ཉིས་སྟོང་གཅིག་ལ་གནང་བ་རེད་བྱས་ཙང་སྲིད་སྐྱོང་དང་པོ་ཟེར་ཡག་དང་བཀའ་བློན་ཁྲི་པ་དང་པོ་ཟེར་ཡག་གི་མི་དམངས་ཀྱིས་འོས་འདེམས་བྱས་པའི་བཀའ་བློན་ཁྲི་པ་དང་པོ་གསུང་ཡག་གི་རྒྱུ་རྒྱུ་མཚན་ལྟ་བུ་དེ་དེ་ལ་ཐུག་བསྡད་ཡོད་རེད་བྱས་དུས་ཙམ་པ་ཉིས་སྟོང་བཅུ་གཅིག་གི་སྤྱི་ཟླ་ལྔ་པའི་ཚེས་པ་ཉི་ཤུ་དགུ་ལ་ཡག་ད་ལྟ་འོས་བསྡུ་གྲུབ་པའི་རྗེས་ལ་མི་དམངས་ཀྱིས་དོ་སྣང་གནང་ཞིབ་པོ་ཞིག་བྱས་པའི་དེ་འབྲེལ་གྱི་བརྒྱུད་རིམ་ཅིག་གི་ཐོག་ནས་སྐྱབས་མགོན་རིན་པོ་ཆེ་གི་དེ་སྐུ་དབང་ཡོངས་སུ་རྫོགས་པ་མི་མང་གིས་འོས་འདེམས་ཞུས་པའི་མང་གཙོའི་ཀ་བ་གསུམ་གྱི་སྒྲིག་འཛུགས་ཆ་ཚང་ལོགས་ལ་ཡ་སྐུ་དབང་ཡོངས་རྫོགས་པ་ཆ་བགོས་གནང་བ་རེད། ད་ཆ་བགོས་གནང་བྱས་ཨ་ནི་འགྲོ་སྟངས་འགྲོ་ལུགས་ཅིག་གི་ཐོག་ནས་ད་ལྟ་བར་དུ་ང་ཚོ་ད་སྐབས་རེ་སྐབས་རེ་འགོག་རྐྱེན་འཕྲད་ཀྱི་ཡོད་རེད་སྐབས་རེ་སྐབས་རེ་ཡང་ལེགས་པའི་ཆ་ཡོད་རེད་གང་ལྟར་མི་མང་གི་བསམ་བློ་ག་རེ་ཡོད་པ་འདི་ཡ་གིར་གྲོས་ཚོགས་ནང་དུ་སྤུངས་ཐུབ་ཡག་གི།

ཡང་ཡང་ཅིག་སོ་སོ་སོ་སོ་ལས་རྒན་པ་དང་མི་རབས་རྒན་པ་ཚོས་ཀྱི་ཞལ་ནས་ཅིག་ང་ཚོ་ལ་དམངས་གཙོ་དེ་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ཡོད་པའི་བོད་མི་ཚོ་ལ་དམངས་གཙོ་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསོལ་ཟས་གསོལ་རས་གནང་བ་རེད་གསོལ་རས་གནང་བ་རེད་ཟེར་དེ་འདྲའི་གཏམ་བཤད་མང་པོ་ནང་ལོགས་ལ་ཡང་ཡང་ཅིག་གོ་བསྡད་ཀྱི་ཡོད་ད་སྐབས་དེ་དུས་སོ་སོ་ད་ཅིག་ལོའི་ཆ་ནས་རེད་ད་ཤེས་ཚད་གནས་ཚད་ག་རེ་ཡིན་ཆ་ནས་ཅིག་མགོ་མང་པོ་ཅིག་ཡག་པོ་ཅིག་ཚོད་མ་སྡོད་ཡས་ཀྱི་གནས་སྟངས་ཆགས་འདུག་ད། ཡིན་ནའི་ལོ་མང་པོའི་རྗེས་ལ་ད་ད་ལྟ་འཛམ་བུ་གླིང་གི་འགྲོ་སྟངས་འགྲོ་ལུགས་རེད་ཅིག་མཐོང་རྒྱ་ཐོས་རྒྱ་ཏོག་ཙམ་ཅིག་ཆེ་རུ་ཕྱིན་ཅིག་སློབ་སྦྱོང་བྱེད་ཡ་གོ་སྐབས་བྱུང་དེ་འདྲས། གནས་ཚུལ་མང་པོ་ཅིག་ཤེས་ཡོང་དུས་དངོས་གནས་དྲང་གནས་སྐབས་དེ་དུས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དུས་ཚོད་དེ་འདྲའི་ད་ཛ་དྲག་པོ་ཅིག་སྐབས་སུ་ཅིག་བོད་པའི་བཙན་བྱོལ་བོད་མི་ཚོ་ཅིག་ད་རྒྱ་ནག་གི་བཙན་དབང་ནས་དེ་འདྲས་གྲོལ་བྱས་ཅིག་བཙན་བྱོལ་ལ་སླེབས་པ་དང་ད་གོང་ས་མཆོག་གིས་ད་ཅིག། འདི་འདྲའི་མི་དམངས་ཚོ་ལ་དམངས་གཙོའི་གི་གོ་རྟོགས་དང་དམངས་གཙོའི་གི་ལམ་ལུགས་འདི་རིན་ཐང་ཆེན་པོ་ཡིན་པའི་གི་བཀའ་བསྩལ་དང་ད་ག་ནང་བཞིན་ཅིག་མི་དམངས་ལ་ཐད་ཀར་ད་སོ་སོའི་གི་འགོ་ཁྲིད་འདམ་ཡས་གི་ཐོབ་ཐང་འདི་སྤྲད་ཡས་འདི་ད་ལྟ་ཅིག་བསམ་ཤེས་བྱས་པའི་སྐབས་སུ་ཧ་ལས་པའི་གི་ད་བྱིན་རླབས་ཆེན་པོ་དང་དངོས་གནས་ད་གལ་ཆེན་པོ་ཅིག་ཆགས་བསྡད་ཡས་ཅིག་ད་ལྟ་ད་དངོས་གནས་ངོས་འཛིན་བྱས་བསྡད་ཡས་ཅིག་ཆགས་བསྡད་ཀྱི་འདུག་དེའི་ཞོར་ལ་ད་ད་ལྟ་དམངས་གཙོའི་གི་སྐོར་ཅིག་ང་ཚོ་གླེང་བསྡད་དེའི་ནང་ལ་ལྷག་པར་དུ་བོད་པའི་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ལོགས་ལ་དམངས་གཙོའི་གི་འཕེལ་རིམ་སྐོར་བཀའ་མོལ་ཞུས་པའི་སྐབས་སུ། ཕྱོགས་གཅིག་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་དམངས་གཙོའི་གི་འཕེལ་རིམ་འདི་ང་ཚོ་བོད་མི་བཙན་བྱོལ་བོད་མི་ནང་ཡོད་བཙན་བྱོལ་ནང་ཡོད་པའི་གི་བོད་མི་ད་མི་འབོར་ཉུང་ཤས་གཅིག་གིས་དམངས་གཙོའི་ལམ་ལུགས་ཆགས་བསྡད་ཀྱི་ཡོད་རེད་ཡིན་ནའི་གཅིག་ཆེ་ས་ནས་བལྟས་པ་ཡིན་ན་དམངས་གཙོ་འདི་ད་ལྟ་ང་ཚོ་རང་དབང་རྒྱལ་ཁབ་ད་རྒྱ་གར་དམངས་འཛམ་བུ་གླིང་ནང་ལོགས་ནས་དམངས་གཙོའི་རྒྱལ་ཁབ་ཆེ་ཤོས་གཅིག་ལ་དང་རྙིང་ཤོས་གཅིག་ལ་ངོས་འཛིན་བྱས་ཏེ་ཆགས་བསྡད་ཀྱི་ཡོད་རེད་རྒྱ་གར་ནང་ལོགས་ལ་ཆགས་ཡོང་དུས་རང་བཞིན་གྱིས་ད། རྒྱལ་སྤྱིའི་ནང་ལོགས་ཀྱི་དམངས་གཙོའི་འགྲོ་ལུགས་འདི་ཡང་ད་ཅིག་གོ་བསྡུར་བྱས་པ་ཡིན་ན་མ་འགྲིག་ཡ་ཅིག་མི་འདུག་ད་ད་ལྟ་གཞི་རྩའི་གི་དམངས་གཙོ་ད་དབྱིན་སྐད་ཐོག་ནས་ང་ཚོ Democracy ཞེས་དེ་འདྲས་ཞུས་བསྡད་ཀྱི་ཡོད་རེད་དམངས་གཙོ་གི་ད་ལམ་ལུགས་འདི་ད་བྱུང་ཡ་དེ་ད་དུས་རབས་སྔོན་དུས་རབས་མང་པོའི་སྔོན་ནས་བྱུང་བསྡད་ཡས་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ག་ཡིན་ནའི་ལོ་རེ་ལོ་རེ་རེད་དུས་རབས་ནས་དུས་རབས་སུ་དམངས་གཙོའི་གི་ལམ་ལུགས་འདི་ལ་འགྱུར་བ་ཅིག་ཕྱིན་པ་མ་གཏོགས་གང་ལྟར། མི་དམངས་ཀྱི་འདོད་པ། མི་དམངས་ཀྱི་བསམ་ཤེས་མི་དམངས་ཀྱི་ཐག་གཅོད་བྱེད་ཡ་འདི་ད་ལམ་ལུགས་ཅིག་སྔོན་མ་ནས་ཡོད་པ་ཅིག་ཆགས་བསྡད་ཀྱི་འདུག་ད་མཉམ་འབྲེལ་རྒྱལ་ཚོགས་འདི་ད་འཛམ་བུ་གླིང་ནང་ལོགས་ལ་ང་ཚོ་སྒྲིག་འཛུགས་ཅིག་གང་ལྟར་དགོས་ལ། འཛམ་བུ་གླིང་ནང་ལོགས་ཀྱི་རྒྱལ་ཁབ་ཀྱི་སྟངས་འཛིན་དང་འབྲེལ་བ་ཡོད་པའི་གི་རྒྱལ་སྤྱིའི་གི་ཚོགས་སྡེ་གལ་ཆེ་ཤོས་ཅིག་ཆགས་བསྡད་ཀྱི་ཡོད་རེད་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ཞུས་པ་ཡིན་ན། དམངས་གཙོ་ཟེར་ཡ་འདི་ད་རྒྱལ་ཁབ་ཡིན་ནའི་རེད་སྤྱི་ཚོགས་ཡིན་ནའི་རེད་ག་འདྲས་ཀྱི་རིགས་ལམ་ལུགས་འདི་གང་འདྲས་ཅིག་ལ་གོ་དགོས་ཀྱི་རེད་ཟེར་ན། ཁོར་ཡུག་ཅིག་གི་ནང་ལོགས་ལ། ཁོར་ཡུག་ནང་ལོགས་ལ་གནས་པའི་གི་མི་མང་ཚོ་ལ་འགྲོ་བ་མིའི་ཐོབ་ཐང་དང་གཞི་རྩའི་གི་རང་དབང་ད་ག་ནང་བཞིན་གཅིག་སོ་སོའི་གི་སེམས་ལ་ཡོད་པའི་འདོད་པ་གི་ག་རེ་ཡིན་ནའི་འདི་གུ་ཡངས་གི་ཐོག་ནས་མར་བཤད་ཐུབ་ཡས་གི། རང་དབང་དེ་ཡོད་ཚར་བའི་རྗེས་ལ་འདི་འདྲའི་གི་ཁོར་ཡུག་འདི་ད་རྒྱལ་ཁབ་ཡིན་ནའི་རེད་སྤྱི་ཚོགས་ཡིན་ནའི་རེད་ག་འདྲས་ཡིན་ནའི་འདི་འདྲས་ཅིག་ལ་དམངས་གཙོ་བྱས་གོ་དགོས་ཀྱི་ཡོད་རེད་བྱས་འདི་འདྲས་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ཁོ་ཚོས་བཤད་པ་འདི་ད་ག་རང་ཆགས་བསྡད་ཀྱི་ཡོད་རེད་ད་ད་ལྟ་གཟིགས་པ་ཡིན་ན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་བར་དུ་འཛམ་བུ་གླིང་ནང་ལོགས་ཀྱི་མི་འབོར་བརྒྱ་ཆ་ཕྱེད་ཀ་ལས་ཉུང་བ་ཅིག་འཛམ་བུ་གླིང་གི་དམངས་གཙོའི་གི་ལམ་ལུགས་ཀྱི་ནང་ལོགས་ལ་ད་ལྟ་གནས་བསྡད་པའི་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག།
ལགས་རེད་ད་ད་ལྟ་དེའི་གོང་དུ་ད་ལྟ་བསྟན་འཛིན་ལགས་ཀྱིས་རྒྱལ་སྤྱིའི་ནང་གི་དམངས་གཙོའི་འགྲོ་ལུགས་དང་བོད་པའི་དམངས་གཙོའི་འགྲོ་ལུགས་པོ་རུ་ལ་ཡང་མཚུངས་བསྡུར་གནང་བ་རེད། ཡང་ད་འདི་ནང་ལ། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་འཕེལ་རིམ་འདི་ནང་ལོགས་ལ་ཡང་གཙོ་བོ་དེ་གཞི་བཅོལ་ས་དེ་བཅའ་ཁྲིམས་རེད། བཅའ་ཁྲིམས་རིན་པོ་ཆེ་བྱས་བྱས་ད་བཅའ་ཁྲིམས་འདི་ཁྲིམས་ཀྱི་ཨ་མ་ལ་ངོས་འཛིན་ཞུ་བ་འདིའི་འོག་ལ་ག་རེ་འཁོད་ཡོད་རེད་ཟེར་ན། ཚོགས་འདུའི་འགྲོ་སྟངས་རེད། ཨ་ནི་དབང་ཚད་ཆ་སྙོམས་སྟངས་འཛིན་ཡོང་ཡ་ལ་ཡང་སྐུ་དབང་འདི་གས་ཆ་ཚང་ལ་ད་རེ་རེ་གཉིས་རེ་བྱས་བྱས་མར། ཨ་ནི་ཆ་བགོས་གནང་ཡོད་རེད་ད་འདི་ནང་ལ་ཡང། ཡང་རྒྱུན་རིང་པོ་མི་གཅིག་གཉིས་གཅིག་གི་དབང་ཆའི་འོག་ལ་མ་འགྲོ་ཡག་གི་ཆེད་དུ་ཨ་ནི་ལོ་ཚིགས་ཡང་བྱས་ནས་བཟོས་ཡོད་རེད་ད་ཁྲིམས་ཀྱི་ཁྲིམས་དང་གྲོས་ཆོད་ད་གྲོས་ཆོད་དང་ལས་དོན་སྒྲིག་གཞི་ག་འདྲས་ཡིན་པ་ཡིན་ན་ཡང་ཨ་ནི་བཅའ་ཁྲིམས་འདིའི་གི་དགོངས་དོན་གཞི་བཟུང་གཏན་འབེབས་གནང་དགོས་ཀྱི་ཡོད་ད་མདོར་བསྡུས་པ་ཡིན་ན་འདིའི་ནང་ལ་ད་ལྟ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་དབང་ཡང་བྱས་ནས་ད་གང་ལྟར་མ་འོངས་པའི་སྐུ་དབང་དང་བཅས་པ་འདི་འདྲས་ཀྱི་ཚིག་གཞི་འདི་བཅས་པ་ཞེ་པོ་ཅིག་ཤུགས་ཆེན་པོ་ཞེ་པོ་ཅིག་བཀོད་ཡོད་ད་འདི་ཅིག་ག་སོགས་རེད་ད་ཆབ་སྲིད་ཀྱི།

ཆེས་མཐོའི་ཁྲིམས་ཞིབ་པ་ཆེ་བས་དབུས་པའི་ཨ་ནི་ཁྲིམས་ཞིབ་པ་གཞན་རྣམ་པ་གཉིས། ད་ག་ནང་བཞིན་ས་གནས་ལ་ཡང་ས་གནས་ཁག་གི་ཁྲིམས་ཞིབ་པ་རྣམ་པ། ད་འདི་གས་ཚང་མ་ལ་དབང་ཆ་ཆ་བགོས་གནང་བྱས། བཅའ་ཁྲིམས་འདིའི་གི་དགོངས་དོན་གཞི་བཟུང་ལག་བསྟར་བྱེད་པ་མ་གཏོགས་རང་ཤེད་སུ་དེ་གནད་དོན་འདི་ལ་ཐག་གཅོད་བྱེད་ཆོག་གི་མེད་པ། ད་འདི་འདྲས་ལ་འགལ་འཛོལ་གྱུར་པ་ཡིན་ན་ཨ་འདི་གས་འདི་ལ་དབང་ཆ་འཕོ་འགྱུར་བཏང་ཡག་གི་འགན་དབང་ཡང་བྱས་ནས་ག་ད། བཅའ་ཁྲིམས་ཀྱི་འདི་ན་འོག་ལ་ད་ག་ད་སྒྲུབ་བྱེད་དུ་བྱས་བྱས་གནང་བསྡད་ཡོད་རེད་ཞུ་ཡ་ད་དེ་ནས་ད་ད་སྤྱི་འཐུས་ལྷན་ཚོགས་ཀྱི་འགྲོ་ལུགས་ཆ་ནས་ཞུ་བ་ཡིན་ན་ཚོགས་འདུ་ཁག་གཉིས་ཚོགས་གནང་གི་ཡོད་རེད་ཚོགས་འདུ་གཅིག་ལ་ཡ་ལས་བསྡོམས་ཀྱི་ཐོག་ལ་ཞིབ་བཤེར་གནང་ཡ་དང་ཚོགས་འདུ་གཅིག་ལ་ཡ་ནི་སྔོན་རྩིས་ད་ལོ་འཁོར་སྔོན་རྩིས་ད་བོད་མིའི་སྒྲིག་འཛུགས་ལ་ཡ་དངུལ་འགྲོ་སོང་བཏང་དགོས་ཀྱི་ཡོད་དུས་འགྲོ་སོང་དེ་ག་དེ་ག་འདྲ་བཏང་གི་ཡིན་པ་དེའི་ཐོག་ལ་ཞིབ་ད་འགྲོ་སོང་བཏང་ཡ་གཅིག་པུ་མ་རེད་འགྲོ་སོང་དེ་ག་དེ་ག་འདྲ་བཏང་པ་རེ་རེ་རེ་གཉིས་རེ་བྱས་བྱས་ག་ད་རྩིས་ཞིབ་དང་དེ་གས་ཏེ་སྙན་ཐོ་དེ་གས་ཏེ་གྲོས་ཚོགས་ལ་ཡར་གོང་འབུལ་ཞུས་པའི་ཐོག་ནས་གྲོས་ཚོགས་ཀྱིས་སྟངས་འཛིན་གནང་ཡག་གི་ལས་དོན་འདུག་བྱས་བྱས་ཡོང་སྟེ་གིས་བྱེད་དུ་བརྩོན་པ་གང་དག་ཅིག་དང། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་སྒྲོམ་གཞི་འདི་ཆེ་ཆུང་གི་ཐོག་ནས་ཆུང་ཆུང་རེད་དེ་ཡིན་ནའང་ཆ་ལག་ཚང་མ་ང་ཚོ་མི་ལ་མཚོན་ན་གཟུགས་པོ་ལ་ཡ་ཡན་ལག་ཆ་ཚང་ཚང་བསྡད་པ་ཁ་མིག་ཨམ་ཅོག་དབང་པོ་ལྔ་དང་ད་དེ་གས་ཆ་ཚང་ཚང་བསྡད་པ་ཅིག་ག་ད་ངོས་འཛིན་ཞུ་བདེ་ཅིག་ཆགས་བསྡད་ཡོད་རེད་བྱས་བྱས་ཞུ་ཡ་ཡིན་ཨ་ནི་ང་ཚོ་ད་དེ་རིང་དུས་ཚིགས་འདི་དམངས་གཙོ་དུས་ཆེན་ཆགས་བསྡད་ཡོད་ཙང་དམངས་གཙོའི་གི་འཕེལ་རིམ་ཐོག་ནས་ཞུ་བ་ཡིན་ན་ད་དུང་ཡང་ཡར་རྒྱས་གཏང་དགོས་ཡ་དང་ཨ་ནི་གཞོན་སྐྱེས་མི་རབས་ཚོས་གི་འདི་ཐོག་ལ་ཡ་ད་ལེགས་པའི་ཆ་གི་ཐོག་ནས་ཡང་ཅིག་ཚུར་བླང་དགོས་ཡ་དང་ཉེས་པའི་ཆ་ནས་ཕར་དོར་དགོས་ཡ་དེ་འདྲས་མང་པོ་ཅིག་ཡོད་རེད་བསམ་གི་འདུག་ང་ཚོ་དུས་ཚོད་རྐྱེན་པས་ལས་རིམ་འདི་མཚམས་འཇོག་ཞུ་གི་ཡིན་དེ་རིང་ལས་རིམ་འདི་ནང་ལ་ཡ་མཉམ་ཞུགས་ཞུ་མཁན་ཅིག